ཨེ་ཤ་ཡ་རང་དབང་རླུང་འཕྲིན་ལས་ཁང་གི་བོད་སྐད་སྡེ་ཚན་ནས། དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི། བོད་ཟླ་དགུ་བ་དབྱུག་ཟླའི། ཚེས་ཉི་ཤུ་བཞི། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི། ཕྱི་ཟླ་བཅུ་གཅིག་པའི་ཚེས་དྲུག། རེས་གཟའ་ཟླ་བའི་ཉིན་གྱི་ལས་རིམ་དེ་ད་ལྟ་འགོ་འཛུགས་ཞུ་བ་ཡིན། ཐེངས་འདིའི་ལས་རིམ་དེ་བཀོད་སྒྲིག་གནང་མཁན་རིག་འཛིན་ཆོས་སྒྲོན་ལགས་དང། གསར་འགྱུར་དང་ལེ་ཚན་ཁག་ངོ་སྤྲོད་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་གིས་མཛའ་བརྩེའི་འཚམས་འདྲི་ཞུ་བ་དང་ཆབས་ཅིག་ཐེངས་འདིའི་ལས་རིམ་འདི་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བལ་ཡུལ་ནང་ས་ཡོམ་གྱི་གོད་ཆག་བྱུང་བར་ཐུགས་གསོ་གནང་ཡོད་པའི་སྐོར། དེ་རིང་གི་གལ་ཆེའི་གསར་འགྱུར་ཁག་ཅིག། རྒྱ་ནག་གཞུང་གིས་མངའ་རིས་རྫོང་གི་དགེ་སློབ་བཞི་བརྒྱ་ལྷག་ལ་གོང་ས་མཆོག་དང་ཁ་བྲལ་ལ་འཐབ་རྩོད་དགོས་པའི་ཚོགས་འདུ་ཞིག་ཚོགས་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཁེ་ན་ཌའི་གངས་ལྗོངས་ཆོས་ལྡན་གླིང་ཚོགས་ཁང་དུ་ཝཱ་ར་ན་སི་སློབ་ཟུར་ཚོགས་པའི་གོ་སྒྲིག་འོག་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་དགུང་གྲངས་བརྒྱད་ཅུ་གྱ་བཞི་ལ་ཕེབས་པའི་འཁྲུངས་སྐར་སྲུང་བརྩི་ཞུས་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག། ཆེད་བསྒྲིགས་ཀྱི་ལེ་ཚན་ནང། སྨོན་ལམ་རིག་ནུས་ཀྱི་མཉེན་ཆས་བཟོ་སྐྲུན་གྱི་འགན་འཛིན་བསྟན་འཛིན་སྐལ་ལྡན་ལགས་ཀྱིས་སྨོན་ལམ་རིག་ནུས་འཆར་གཞི་དང་དེའི་བརྒྱུད་རིམ་སྐོར་དང། དེ་བཞིན་མ་འོངས་པར་སོགས་ཀྱི་སྐོར་གནད་དུ་ཞུས་པ་ཞིག་དང། མཇུག་ཏུ། དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་བཅས་གསར་འགྱུར་གྱི་རྗེས་སུ་རིམ་པས་སྙན་སྒྲོན་ཞུ་བ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་བལ་ཡུལ་ནང་ས་ཡོམ་གྱི་གོད་ཆག་བྱུང་བར་ཐུགས་གསོ་གནང་ཡོད་པའི་སྐོར། ང་ཚོའི་སྒང་ཏོག་ཏུ་ཡོད་པའི་ས་གནས་ཀྱི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་མཚོན།
བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་ནས་ཉེ་ཆར་རེས་གཟའ་པ་སངས་ཀྱི་མཚན་མོར་བལ་ཡུལ་ནང་ས་ཡོམ་གྱི་གོད་ཆག་བྱུང་བར་ཡུལ་དེའི་མི་དམངས་འདས་གསོན་ཡོངས་ལ་ཐུགས་གསོ་དང། གདུང་སེམས་མཉམ་སྐྱེད་ཀྱི་འཚམས་འཕྲིན་ཞིག་འདི་ཚེས་དྲུག་ཉིན་བཞུགས་སྒར་རྒྱལ་བའི་ཕོ་བྲང་ནས་བལ་ཡུལ་སྲིད་བློན Pushpa Kamal Dahal མཆོག་གི་མཚན་ཐོག་ཏུ་སྩལ་གནང་ཡོད་ཅིང་ཐུགས་གསོའི་འཚམས་འཕྲིན་དེའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་རང་བྱུང་རྐྱེན་ངན་ཚབས་ཆེན་འོག་འདས་གྲོངས་སུ་གྱུར་བའི་སྤུན་ཟླ་ཕོ་མོ་རྣམས་ལ་ཐུགས་སྨོན་དང་འདས་གྲོངས་སུ་གྱུར་མཁན་གྱི་ནང་མི་དང་གནོད་འཚེ་ཕོག་མཁན་ཡོངས་ལ་ཐུགས་གསོ་མཛད་ཡོད་པ་འཁོད་ཡོད་པ་དང་དེ་བཞིན་ཐུགས་གསོའི་གསུང་འཕྲིན་དེའི་ནང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ངོས་ཀྱིས་ཤེས་རྟོགས་བྱུང་བར་བལ་ཡུལ་གཞུང་དང་ཚོགས་སྡེ་ཁག་ནས། གནོད་འཚེ་ཕོག་པའི་མི་མང་རྣམས་ལ་གང་ཐུབ་ཀྱིས་ངལ་སེལ་རོགས་རམ་དང་རྒྱབ་སྐྱོར་གནང་མུས་རེད་འདུག་ཅེས་དང་མཐའ་མཇུག་ཏུ་ཐུགས་གསོའི་གསུང་འཕྲིན་དེའི་ནང་མགོན་པོ་མཆོག་གིས་བལ་ཡུལ་མི་མང་ཡོངས་ལ་གདུང་སེམས་མཉམ་སྐྱེད་མཚོན་ཆེད་དགའ་ལྡན་ཕོ་བྲང་ཐེབས་རྩ་ནས་ངལ་སེལ་དང་རོགས་རམ་ཆེད་དུ་ཞལ་འདེབས་འབུལ་རྒྱུ་ཡིན་ཞེས་འཁོད་ཡོད་འདུག། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་བལ་ཡུལ་གནས་སྡོད་བོད་མི་བཟང་པོ་ལགས་སུ་བལ་ཡུལ་ནང་འདི་ཚེས་གསུམ་ཉིན་གྱི་མཚན་མོར་ས་ཡོམ་གྱི་གོད་ཆག་དང་འབྲེལ་བའི་གནས་ཚུལ་སྐོར་བཅར་འདྲི་ཞུས་པར་ཁོང་གིས་རེས་གཟའ་པ་སངས་མཚན་མོར་ཆུ་ཚོད་བཅུ་གཅིག་དང་སྐར་མ་བཞི་བཅུ་ཞེ་ལྔ་ཙམ་ལ་བལ་ཡུལ་གྱི་བྱང་ནུབ Jajarkot རྫོང་ཕྱོགས་སུ་ས་ཡོམ་འགུལ་ཚད་རིམ་པ་དྲུག་དང་གྲངས་ཆུང་བཞི་ཅན་ཞིག་བརྒྱབ་ནས་ཉུང་མཐར་མི་གྲངས་བརྒྱ་དང་ལྔ་བཅུ་ང་བདུན་འདས་གྲོངས་དང།

བལ་ཡུལ་ནང་དེ་སྔ་ཕྱི་ལོ་ཉིས་སྟོང་བཅོ་ལྔའི་ལོར་ས་ཡོམ་ཤུགས་ཚད་བརྒྱད་ཅན་ཞིག་བྱུང་ནས་ཉུང་མཐར་མི་གྲངས་དགུ་སྟོང་ལྷག་འདས་གྲོངས་སུ་གྱུར་ཡོད་པ་དང་མི་གྲངས་ཁྲི་གཉིས་ལྷག་རྨས་སྐྱོན་ཚབས་ཆེན་ཕོག་ཡོད་པ་རེད། ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་པ་སངས་ཚེ་རིང་གིས་གནས་ཚུལ་སྙན་སྒྲོན་ཞུ་གི་ཡོད། རྒྱ་ནག་གཞུང་གིས་མངའ་རིས་རྫོང་གི

ཚོགས་འདུའི་སྟེང་སྲིད་གཞུང་གི་མི་སྣ་དང་གཏམ་བཤད་མཁན་ཚོས་དགེ་སློབ་ཚོས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཁ་བྲལ་ཕྱོགས་ཁག་གི་དོན་དངོས་གསལ་བོ་ཤེས་པ་བྱས་ཏེ་མི་རབས་རྗེས་མ་ཚོར་ཁ་བྲལ་གྱི་བསམ་བློ་རྩ་ནས་མེད་པའི་སློབ་གསོ་ལ་ཤུགས་སྣོན་དགོས་པ་དང། སློབ་གྲྭའི་ནང་ཚོགས་པ་དང་སྒེར་སུ་ལའང་ཆོས་ལུགས་བྱེད་སྒོ་སྤེལ་བཅུག་རྒྱུ་མེད་སྐོར་བརྗོད་ཡོད་པ་བོད་ནང་གི་འབྲེལ་ཡོད་བོད་མི་གཅིག་ནས་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཡིག་ཐོག་བརྒྱུད་འགྲེལ་བརྗོད་གནང་བྱུང། འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་ཤེས་རྟོགས་བྱུང་བར་གཞིགས་ན། ཐེངས་འདིར་རྒྱ་ནག་གཞུང་འབྲེལ་གྱི་དྲིལ་བསྒྲགས་སློབ་གསོ་སྤྲད་སའི་སློབ་གྲྭ་ཁག་གི་ནང་མངའ་རིས་སྒར་རྫོང་སློབ་འབྲིང་དང་ཁུང་ཧྥན་སེན་སློབ་ཆུང། མངའ་རིས་ས་ཁུལ་འབྲིང་རིམ་ལས་རིགས་ལག་རྩལ་སློབ་གྲྭ། མངའ་རིས་ཚོད་ལྟའི་སློབ་ཆུང་སློབ་གྲྭ་དང་ཚོད་ལྟའི་བུ་བཅོལ་ཁང་སོགས་ནས་སློབ་མ་བཏང་ཡོད་འདུག་འབྲེལ་ཡོད་ནས་རྒྱ་ནག་གཞུང་འབྲེལ་གྱིས་སྤེལ་བའི་གནས་ཚུལ་ཞིག་བསྐུར་བའི་ནང་དགེ་སློབ་ཚོས་བསམ་བློ་གཅིག་མཐུན་ངང་ནས་རྒྱ་ནག་གཅིག་གི་འདུ་ཤེས་སྲ་བརྟན་དང་དགེ་རྒན་ཚོས་སློབ་མར་སློབ་ཁྲིད་བྱེད་སྐབས་ཏང་གི་བསམ་བློ་ཆབ་སྲིད་དང་ཚན་རིག་མཉམ་འདྲེས་དགོས་པ་ལས་སློབ་གསོ་དང་ཆོས་ལུགས་སོ་སོར་ཕྱེས་ཏེ་ཆོས་ལུགས་ཀྱིས་སློབ་གསོར་ཐེ་གཏོགས་གཏན་ནས་བྱེད་མི་བཅུག་ངེས་སྐོར་བརྗོད་འདུག་ལ་བོད་མི་སྒྲིག་འཛུགས་ཀྱི་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་འགན་འཛིན་ཟླ་བ་ཚེ་རིང་ལགས་ནས་རྒྱ་ནག་གཞུང་གིས་དེ་སྔ་ནས་ཁ་བྲལ་བར་འཐབ་རྩོད་དགོས་པའི་ལས་འགུལ་དང་དྲིལ་བསྒྲགས་སྣ་ཚོགས་བྱས་ཡོད་ཀྱང་སྲིད་བྱུས་དེ་དག་ལམ་ལྷོང་བྱུང་མྱོང་མེད་སྐོར་འགྲེལ་བརྗོད་གནང་བྱུང། ཀྱི་སློབ་ཕྲུག་དང་ག་རེ་ཡིན་ནམ། ཏཱ་ལའི་བླ་མ་ཁ་བྲལ་དེ་ངོ་རྒོལ་བྱེད་དགོས་རེད་ཟེར་བ་དེ་སྔོན་མ་ནས་ཡིན་ན་རྒྱུན་ལྡན་རེད་འོན་ཀྱང་དེ་དག་ལམ་ལྷོང་མ་བྱུང་བ་ཅི་ཐུབ། རྒྱ་ནག་གཞུང་འབྲེལ་གྱིས་སྤེལ་བའི་གནས་ཚུལ་དེའི་ནང་མུ་མཐུད་མངའ་རིས་ས་ཁུལ་གྱི་སློབ་གསོ་ལས་ཁུངས་ཟེར་བས་སླབ་གྲྭ་ཚང་མའི་ཤེས་ཡོན་སློབ་ཁྲིད་རྒྱལ་ཁབ་བདེ་འཇགས་དང་ཁ་བྲལ་བར་འཐབ་རྩོད་ཀྱི་བསམ་བློ་ཡོངས་ཁྱབ་ངང་བེད་སྤྱོད་གཏོང་གི་ཡོད་པ་དང་ཁ་བྲལ་ལ་འཐབ་རྩོད་ཀྱི་ལག་ལེན་དེ་གཞུང་ལུགས་དང་མཉམ་འབྲེལ་གྱིས་མཐུན་འཕྲོད་ངང་འཐབ་རྩོད་དགོས་པ་སོགས་བརྗོད་འདུག་ལ། ཡང་ཟླ་བ་ཚེ་རིང་ལགས་ནས་མུ་མཐུད་རྒྱ་ནག་གཞུང་གིས་གོང་ས་མཆོག་དང་བཙན་བྱོལ་བོད་མིའི་བར་ཁ་བྲལ་བ་ཞེས་འཐབ་རྩོད་དགོས་སྐོར་བཤད་པ་དེ་རྒྱུན་ལྡན་ལྟ་བུ་ཡིན་ན་ཡང། བར་སྐབས་ནས་བཤད་སྟངས་དེས་བོད་ནང་གི་བོད་མི་ཚོའི་སེམས་ནང་དུ་གོང་ས་མཆོག་སྔར་ལས་ཤུགས་ཆེར་འཇོག་གི་ཡོད་སྟབས་གནས་སྐབས་རྒྱ་ནག་གཞུང་གི་གསར་ལམ་ཁག་ཏུ་མཚམས་བཞག་ཡོད་ན་ཡང་དེང་སྐབས་བསྐྱར་དུ་བཤད་ཡོང་གི་ཡོད་པ་དེས་བོད་མི་ཚོའི་སེམས་སུ་གོང་ས་མཆོག་ལ་དད་གུས་རྩ་མེད་བཟོ་ཐུབ་ཀྱི་མེད་པས་ཡིན་པ་བརྗོད་བྱུང། བཙན་བྱོལ་བོད་གཞུང་དང་བཙན་བྱོལ་བོད་མི་དང་ཏཱ་ལའི་བླ་མ་དང་དེ་ཚོ་དེ་བོད་པའི་སྤྱི་ཚོགས་ཁྲོད་ནས་མཐོང་ཡག་མེད་པ། གོ་ཡག་མེད་པ་བཟོ་ཡག་གི་སྲིད་བྱུས་དེ་འགྲོ་མ་ཐུབ་ནས་ཡང་བསྐྱར། ད། ཨུ་ཐུག་ནས་ཨུ་ཐུག་བྱེད་དགོས་རོགས་ད་ཁོ། ཁ་གཏད་བཅག་ཡ་དང་ཁ་གཏད་བཅག་ཡ་དང་ངོ་རྒོལ་བྱེད་དགོས་རེད་ཟེར་ནས་མི་མང་ལ་ཡང། སྐུལ་སློང་བྱེད་ཡ་དེ་འདྲ་ཅིག་འགྲོ་བསྡད་པ་དེ་མཐོང་གི་འདུག།
རྒྱ་ནག་གཞུང་གིས་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་བཙན་བྱོལ་བོད་མི་ཚོ་ཁ་བྲལ་བ་ཡིན་སྐོར་བརྗོད་ནས་བོད་ནང་གི་བོད་མི་ཚོ་རྣམ་པ་འདྲ་མིན་ངང་ནས་ཁ་བྲལ་འཐབ་རྩོད་ཀྱི་དྲིལ་བསྒྲགས་དང་སློབ་གསོ་སྤྲོད་བཞིན་ཡོད་པ་རེད་ལ་འདི་ལོ་ཕྱི་ཟླ་དྲུག་པའི་ནང་རྒྱ་ནག་གཞུང་གིས་ནག་ཆུ་ཤན་རྩ་རྫོང་དང་སོག་རྫོང་གི་དགོན་པ་ཁག་ཏུ་གྲྭ་ཤག་ནང་ཞིབ་བཤེར་དང་ཁ་བྲལ་བར་ངོ་རྒོལ་དགོས་པའི་ས་ཡིག་རྒྱབ་བཅུག་པ་སོགས་བྱས་ཡོད་པ་རེད་ལ་དེ་བཞིན་བོད་རང་སྐྱོང་ལྗོངས་ལྷོ་ཁ་གྲོང་ཁྱེར་དང་ཆབ་མདོ་གྲོང་ཁྱེར་གོ་འཇོ་རྫོང་གཉིས་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སློབ་ཆེན་མཐར་ཕྱིན་སློབ་མའི་ལས་ཞུགས་བརྡ་ཁྱབ་དང། གོ་འཇོ་རྫོང་བོད་སྨན་ཁང་གཉིས་ཀྱི་ལས་ཞུགས་བརྡ་ཐོ་བཏང་བའི་ནང་གོང་ས་མཆོག་ལ་སྐྱོན་བརྗོད་དང་མེས་རྒྱལ་གཅིག་གྱུར་ལ་སྲུང་སྐྱོབ་དགོས་པའི་ཆ་རྐྱེན་བཏོན་ཡོད་པ་རེད་ལ་དེ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོའི་སྤྱི་ཟླ་བདུན་པའི་ནང་ནག་ཆུ་ཨ་མདོ་རྫོང་གཙང་རིང་གྲོང་ཚོ་ནས་ཡིན་པ་ལོ་ན་ཉི་ཤུ་ཙམ་ཡིན་པའི་བོད་རིགས་བུ་མོ་གཡུ་སྒྲོན་ལགས་ནས་གོང་ས་མཆོག་གི་སྐུ་པར་ཉར་ཡོད་པའི་ཉེས་འཛུགས་འོག་འཛིན་བཟུང་བཙན་ཁྲིད་བྱས་ཡོད་པ་སོགས་ཀྱི་གནས་ཚུལ་བྱུང་ཡོད་པ་རེད། བཞུགས་སྒར་རྡ་རམ་ས་ལ་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཡེ་ཤེས་ཟླ་བ་ནས་སྙན་སྒྲོན་ཞུ་གི་ཡོད། གསར་འགྱུར་ཁག་ཅིག་སྙན་སྒྲོན་ཞུ་གི་ཡིན། སྙན་སྒྲོན་ཞུ་མཁན་ཕྲན་ལྷུན་གྲུབ་ཚེ་རིང་ཡིན། བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་ལས་ཁུངས་ཀྱིས། ཡུ་རོབ་ནང་གི། V-TAG། ཞེས་གཞོན་སྐྱེས་རྣམས་ལ་རྩོད་འདོན་གྱི་ཐབས་ལམ་དང་ལས་འགུལ་སྤེལ་ཕྱོགས་ཀྱི་ཟབ་སྦྱོང་དེ་ལེགས་པར་ངང་མཇུག་སྒྲིལ་གནང་བའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་སྤེལ་གནང་འདུག་ཟབ་སྦྱོང་དེ་ཕྱི་ཚེས་ལྔ་དང་ཕྱི་ཚེས་དྲུག་གཉིས་ཉིན་གཉིས་ཀྱི་རིང Germany། Retreat House། Berghof ཞེས་པ་དེར་གནང་བ་དང་ཟབ་སྦྱོང་གི་ཉིན་དང་པོར་ཕྱི་དྲིལ་དྲུང་ཆེ་ལས་འཕར་བསྟན་འཛིན་ལེགས་བཤད་ལགས་ཀྱིས་ཟབ་སྦྱོང་གི་གལ་གནད་དང་དགོས་མཁོའི་སྐོར་གསུང་བཤད་གནང་བ་དང། ཕྱི་དྲིལ་ལས་ཁུངས་ཀྱི་ལས་འགུལ་ལས་བྱ་བསྟན་འཛིན་དཔལ་མོ་ལགས་ཀྱིས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་རྒྱལ་སྤྱིའི་བོད་ཀྱི་གཞོན་སྐྱེས་གླེང་སྟེགས་ཀྱི་ཞུ་གཏུག་ལས་འཆར་དེ་ངོ་སྤྲོད་གནང་བ་དང་འབྲེལ་ཟབ་སྦྱོང་ནང་ཞུགས་མཁན་རྣམས་ཀྱི་དྲི་བ་ཁག་ལ་ལན་འདེབས་གནང་ཡོད་པ་རེད་འདུག་དེ་བཞིན་ཟབ་སྦྱོང་དེའི་ནང་ཞུགས་མཁན་རྣམས་ཚོགས་ཁག་གསུམ་སུ་ཆ་བགོས་གནང་ནས་གོང་ཞུས་ཀྱི་ཞུ་གཏུག་གི་ལས་འཆར་དེ་མ་འོངས་པར་དངོས་སུ་ལག་བསྟར་ཐུབ་ཆེད་འཆར་གཞི་ཁག་བཟོ་རུ་བཅུག་གནང་ཡོད་པ་དང། ཞུ་གཏུག་གི་ལས་འཆར་དེ་དག་རྗེས་སུ་ཚོགས་ཁག་སོ་སོར་ངོ་སྤྲོད་གནང་དུ་བཅུག་ཡོད་པ་རེད་འདུག་མཇུག་ཏུ་གཞོན་སྐྱེས་ཞུ་གཏུག་ལས་འགུལ V-TAG ཞེས་པའི་ཁོངས་ནས་པོ་ལན་ནས་ཡིན་པའི་བསྟན་འཛིན་དཔའ་མོ་ལགས་དང། དབྱིན་ཡུལ་ནས་ཡིན་པའི་ཏཱ་ར་ལྷ་མོ་ལགས་རྣམ་གཉིས་ཀྱིས་གོང་ཞུས་ཀྱི་ཡུ་རོབ་ཀྱི་ལས་འཆར་དེ་སྙིང་བསྡུས་སྙན་སེང་ཞུས་ཡོད་པ་རེད་འདུག། གོང་ཞུས་གཞོན་སྐྱེས་ཚོར་ཟབ་སྦྱོང་གི་ལས་འཆར་དེར་ཡུ་རོབ་ནང་གི་གཞོན་སྐྱེས་ཁག་ཅིག་དང། ཡུ་རོབ་བོད་ཀྱི་སྤྱི་འཐུས་ཐུབ་བསྟན་དབང་ཆེན་ལགས་དང་ཐུབ་བསྟན་རྒྱ་མཚོ་ལགས་དང། དབྱིན་ཡུལ་སྐུ་ཚབ་དོན་གཅོད་བསོད་ནམས་ཕྲ་སི་ལགས་དང། སྦྲ་སིལ་སྐུ་ཚབ་དོན་གཅོད་རྒན་ཁང་རིག་འཛིན་ཆོས་སྒྲོན་ལགས་དང། ཧྥ་རན་སི་དོན་གཅོད་ལས་ཁུངས་ཀྱི་འབྲེལ་མཐུད་པ་ཐུབ་བསྟན་ཚེ་རིང་ལགས་བཅས་པ་ཕེབས་ཡོད་པ་རེད། ཡང་རྒྱ་གར་གྱི་རྒྱལ་ས་ལྡི་ལིར་རྟེན་གཞི་བྱས་པའི་རྒྱ་གར་བོད་དོན་འབྲེལ་མཐུད་ཚོགས་པའི་གོ་སྒྲིག་འོག་རྒྱ་གར་གྱི། Indian Institute of Mass Communication། ཞེས་པའི་གསར་འགོད་པའི་སློབ་གཉེར་ཁང་དེའི་སློབ་ཕྲུག་སུམ་ཅུ་སོ་ལྔ་ཞིག་ལ་དབུས་བོད་མིའི་སྒྲིག་འཛུགས་རྒྱུས་ལོན་ཆེད་ཉིན་གསུམ་གྱི་རིང་བཞུགས་སྒར་དུ་གདན་ཞུ་གནང་ཡོད་པ་རེད་འདུག། ཉིན་དང་པོ་དེར་བོད་མིའི་སྒྲིག་འཛུགས་ཀྱི་ཕྱི་དྲིལ་བཀའ་བློན་ནོར་འཛིན་སྒྲོལ་མ་ལགས་ཀྱིས་བོད་མིའི་སྒྲིག་འཛུགས་ཀྱི་ལྷན་ཁང་གིས་ལྷན་ཁང་ཁག་གི་ལས་དོན་གནང་ཕྱོགས་དང། ད་ལྟའི་རྒྱ་ནག་གཞུང་གིས་བོད་ནང་མི་སེར་སྤེལ་ཡུལ་གྱི་བཅའ་སྡོད་སློབ་གྲྭ་ཁག་དང། བོད་མིའི་སྒྲིག་འཛུགས་ཀྱི་དབུ་མའི་ལམ་སྐོར་དང་དྲི་བ་ཁག་ལ་ལན་འདེབས་གནང་ཡོད་པ་རེད་འདུག་དེ་བཞིན་གོང་ཞུས་ཀྱི་རྒྱ་གར་གྱི་མཐོ་སློབ་ཀྱི་སློབ་ཕྲུག་རྣམ་པར་བོད་མི་མང་སྤྱི་འཐུས་བསྟན་འཛིན་འཇིགས་བྲལ་ལགས་ཀྱིས་བོད་མིའི་དམངས་གཙོའི་ལམ་ལུགས་དང་འོས་བསྡུ་བྱེད་ཕྱོགས། བོད་མི་མང་སྤྱི་འཐུས་ཀྱི་གྲུབ་ཆ་དང། ལས་དོན་སྤེལ་ཕྱོགས་དང། བཅའ་ཁྲིམས་བཅས་པ་ངོ་སྤྲོད་དང་འབྲེལ་དྲི་བ་ཁག་ལ་ལན་འདེབས་གནང་ཡོད་པ་རེད་འདུག་ཡང་ཉིན་དེའི་ཉིན་གུང། དཔལ་ལྡན་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས། བོད་མཐོ་སྒང་གི་གལ་གནད་དང། དེའི་ས་ཁམས་དང་ཁོར་ཡུག་གི་གལ་གནད་དང། བོད་ཀྱི་སྲིད་དོན་གྱི་གནས་བབ། བོད་དང་རྒྱ་གར་གྱི་རྒྱལ་ཁབ་གཉིས་བར་གྱི་འབྲེལ་བའི་གནས་བབ་སོགས་ངོ་སྤྲོད་གནང་བ་དང་འབྲེལ་དྲི་བ་ཁག་ལ་ལན་འདེབས་གནང་ཡོད་པ་རེད་འདུག་ཡང་ཉིན་དེར་གོང་ཞུས་རྒྱ་གར་གྱི་སློབ་ཕྲུག་དེ་དག་གིས་བོད་ཀྱི་དཔེ་མཛོད་ཁང་གཟིགས་སྐོར་དང། དཔེ་མཛོད་ཁང་གི་དྲུང་ཆེ་ལྷ་དབང་ལགས་ཀྱིས་བོད་ཀྱི་དཔེ་མཛོད་ཁང་གི་ལོ་རྒྱུས་དང་ལས་དོན་སྤེལ་ཕྱོགས་སོགས་པ་ངོ་སྤྲོད་གནང་ཡོད་པ་རེད་འདུག་ཉིན་གཉིས་པ་དེར་སློབ་ཕྲུག་རྣམས་བོད་ཕྲུག་ཁྱིམ་སྡེར་གཟིགས་སྐོར་དང་བོད་ཁྱིམ་འགན་འཛིན་ཚུལ་ཁྲིམས་རྡོ་རྗེ་ལགས་ཀྱིས་ཁོང་རྣམས་ལ། བོད་ཁྱིམ་གྱི་ལོ་རྒྱུས་དང། བཙན་བྱོལ་བོད་མིའི་སྤྱི་ཚོགས་ནང་ཤེས་ཡོན་ཐོག་ཞབས་ཕྱི་བྱེད་ཤུལ་སོགས་ཀྱི་སྐོར་ངོ་སྤྲོད་དང་དེའི་རྗེས་གཞུང་འབྲེལ་མ་ཡིན་པའི་ཚོགས་པ། བོད་ཀྱི་གཞོན་ནུ་ལྷན་ཚོགས་དང། བོད་རྒྱལ་ཡོངས་དམངས་གཙོ་ཚོགས་པ་དང། བོད་རང་བཙན་སློབ་ཕྲུག་ཚོགས་པ་བཅས་པར་ཡང་གོང་ཞུས་ལྟར་རྒྱུས་ལོན་གྱི་ལས་དོན་སྤེལ་གནང་ཡོད་པའི་སྐོར་བོད་མིའི་སྒྲིག་འཛུགས་ཀྱི་དྲ་རྒྱའི་ནང་གནས་ཚུལ་བཀོད་པ་གནང་འདུག། ཡང། རེས་གཟའ་ཟླ་བ་ཉིན་ཨཱ་སི་ཏྲེ་ལི་ཡའི་སྲིད་བློན་ཨན་ཐོ་ནི་ཨལ་བེ་ནིས་མཆོག་གིས་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་པེ་ཅིན་དུ་མཇལ་འཕྲད་གནང་བ་དེ་ནི། རྒྱལ་ཁབ་གཉིས་བར་གྱི་ཉེ་བའི་དུས་སྐབས་འབྲེལ་ལམ་དེ་ཡག་པོ་ཞིག་མ་བྱུང་ནས་གནས་ཚུལ་ཆེན་པོ་ཞིག་ཆགས་ཡོད་པ་རེད་འདུག་དེ་བཞིན་སྲིད་བློན་ཨལ་བེ་ནིས་མཆོག་གིས་པེ་ཅིན་གྱི་དགོན་པ་ཞིག་ལ་ཕེབས་ནས་ཨོ་སི་ཏྲེ་ལི་ཡ་དང་རྒྱ་ནག་གི་ལོ་ངོ་ལྔ་བཅུའི་རིང་གི་འབྲེལ་ལམ་དེ་བཟང་དུ་གཏོང་རྒྱུའི་འབད་བརྩོན་གནང་ཡོད་པ་རེད་འདུག། རེས་གཟའ་ཟླ་བ་ཉིན་ཨོ་སི་ཁྲུ་ལི་ཡའི་སྲིད་བློན་ཨན་ཐོ་ནི་ཨལ་བེ་ནིས་མཆོག་གིས་པེ་ཅིང་གི Temple of Heaven ཞེས་པའི་དགོན་པ་དེར་ཕེབས་ནས་དེ་སྔོན་ལོ་ངོ་ལྔ་བཅུའི་གོང་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གསུམ་ལོར་ཨོ་སི་ཁྲུ་ལི་ཡའི་སྲིད་བློན Gough Whitlam མཆོག་གིས་རྒྱ་ནག་དང་འབྲེལ་ལམ་འགོ་བཙུགས་ནས་ལོ་ངོ་གཅིག་གི་རྗེས་གནང་བ་ལྟར་གནང་ཡོད་པ་རེད་འདུག་སྲིད་བློན་ཨལ་བེ་ནིས་མཆོག་གིས X ཞེས་པའི་བརྡ་འཕྲིན་ཐོག་སྲིད་བློན Gough Whitlam མཆོག་གིས Temple of Heaven མཇལ་བར་ཕེབས་པའི་རྗེས་འགྱུར་བ་མང་པོ་ཕྱིན་ཡོད་ནའང་འགྱུར་བ་མེད་པའི་རྟག་པ་ནི་རྒྱལ་ཁབ་གཉིས་བར་གྱི་འབྲེལ་བ་གནང་རྒྱུའི་ལས་དོན་དེ་གལ་ཆེན་པོ་ཆགས་ཡོད་ཅེས་བརྡ་འཕྲིན་དེའི་ནང་བཀོད་གནང་ཡོད་པ་རེད་འདུག་ཨ་སུ་ཏྲ་ལི་ཡ་དང་རྒྱ་ནག་བར་ཚོང་འབྲེལ་ཐོག་འབྲེལ་བ་ཧ་ཅང་གི་ཤུགས་ཆེ་བྱུང་ཡོད་ཀྱང་ཉེ་བའི་ཕྱི་ལོ་ཉིས་སྟོང་བཅུ་བདུན་ལོར་ཨ་སུ་ཏྲ་ལི་ཡས་རྒྱ་ནག་གིས་ཡུལ་དེའི་སྲིད་དོན་ནང་ཐེ་བྱུས་བྱས་པར་བསྙད་པའི་གནས་ཚུལ་དང། ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་ལོར་ཨ་སི་ཐྲ་ལི་ཡས་འཛམ་གླིང་ནང་གི་ཏོག་དབྱིབས་ནད་ཡམས་དེའི་འབྱུང་ཁུངས་རྩད་གཅོད་བྱེད་དགོས་པའི་དགོས་འདུན་བཏོན་པ་སོགས་ཀྱི་དབང་གིས་རྒྱལ་ཁབ་གཉིས་ཀྱི་འབྲེལ་བའི་གནས་པ་ཇེ་ཞན་དུ་ཕྱིན་ཡོད་པ་རེད་འདུག། ཁེ་ན་རྡའི་གངས་ལྗོངས་ཆོས་ལྡན་གླིང་ཚོགས་ཁང་དུ་ཝཱ་ར་ན་སི་སློབ་ཟུར་ཚོགས་པའི་གོ་སྒྲིག་འོག་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་མཆོག་དགུང་གྲངས་བརྒྱད་ཅུ་གྱ་བཞི་ལ་ཕེབས་པའི་འཁྲུངས་སྐར་སྲུང་བརྩི་ཞུས་གནང་ཡོད་པའི་སྐོར། ང་ཚོའི Canada ནང་ཡོད་པའི་ས་གནས་ཀྱི་གསར་འགོད་པ་ཨུ་རྒྱན་ལགས་ཀྱིས་བཏང་གནང་བ་ཞིག་གཤམ་ལ་གསན་རོགས་གནང།
ཟླ་འདིའི་ཚེས་ལྔ་ཉིན་བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནང་དུ་ཝཱ་ཎ་སློབ་ཟུར་ཚོགས་པའི་གོ་སྒྲིག་འོག་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་དགུང་གྲངས་བརྒྱད་ཅུ་གྱ་བཞི་འཁོར་བའི་འཁྲུངས་སྐར་སྲུང་བརྩི་ཞུས་གནང་བར་ས་གནས་མི་མང་ཉིས་བརྒྱ་ལྷག་ཙམ་ཞིག་ལྷན་ཞུགས་གནང་འདུག། བཀའ་དྲིན་རྗེས་དྲན་གྱི་མཛད་སྒོ་དེ་བཞིན་གནད་དོན་གཉིས་ཀྱི་ཐོག་ནས་གོ་སྒྲིག་གནང་བ་འབུམ་རམས་པ་བཀྲ་ཤིས་སྟོབས་རྒྱལ་ལགས་ནས་ང་ཚོ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་དུ་འགྲེལ་བརྗོད་གནང་རྒྱུར།
མ་འོངས་པའི་གི་བོད་པའི་འཐབ་རྩོད་གང་ལ་ཟེར་གྱི་ཡོད་ན་རེད་ཨ་ནི་ད་ག་ནང་བཞིན་སྐད་ཡིག་རིག་གཞུང་སྲུང་སྐྱོབ་ཀྱི་ཐོག་ནས་ཟེར་གྱི་ཡོད་ན་རེད་དེ་ཚོའི་གི་ཐོག་ལ་ཡ་ཨ་ནི་ཅིག་གི་ཁ་ཕྱོགས་མ་ནོར་བ་བྱས་བྱས་ནས་ཡ་ཨ་ནི་དེའི་ཐོག་ལ་ཡ་ཕྱག་ལས་གནང་ཐུབ་ཡས་གི་ཨ་ནི་བསྒྱུར་བཅོས་དེ་འདྲ་ཅིག་ཡོང་མཁན་གྱི་རེ་བ་གཅིག་འདུག་ཟེར་ཡིན་གཉིས་པ་དེ་ཨ་ནི་གཞོན་སྐྱེས་རྣམ་པ་ཚོ་ད་ག་ཇེ་སྔོན་མའི་མི་རབས་ཚོ་གི་ད་བྱས་རྗེས་ག་རེ་ཡིན་པ་དེ་ད་ག་ཇེ་གསལ་ཐུབ་ཡས་ཅིག་ད་ནི་དེ་ཚོའི་གི་ཐོག་ནས་ཡང་ནི་བཀའ་སློབ་གང་གནང་ཡོད་པ་དེ་མ་འོངས་པ་སོ་སོའི་གི་ཨ་ནི་ཅིག་འགོ་ཁྲིད་གི་གནས་བབ་ཅིག་གི་སྐབས་ལ་ཡང་དེ་ཚོ་ཚང་མ་ལོ་ལག་བསྟར་གཙང་ཡས་གི་ཆེད་དུ་ལ་ཡང་དེ་ཚོའི་དྲན་སྐུལ་གི་ཚུལ་དུ་ལ་ཡང་ང་ཚོའི་གཙོ་བོ་ཨ་ནི་དམིགས་ཡུལ་ཟིན་པ་ཅིག་འདུག་སེ་ཡིན་ཟེར་བྱས་ནས་ཡང་ཞུ་ཡ་ཡིན།
གོ་སྒྲིག་ཚོགས་ཆུང་གི་ངོས་ནས་རིན་པོ་ཆེ་མཆོག་གི་གསང་གསུམ་གྱི་མཛད་འཕྲིན་ཁག་ལ་གནད་ཡོད་མི་སྣ་ཁག་ཅིག་གི་དགོངས་ཚུལ་སྙིང་བསྡུས་ནང་ཕྱོགས་སྒྲིག་ཞུས་པ་ཞིག་མི་དམངས་རྣམས་ལ་གཟིགས་འབུལ་ཞུས་གནང་ནས་ཁོང་རྣམས་ནས་བཀའ་དྲིན་རྗེས་དྲན་འཚོགས་དགོས་པའི་གལ་གནད་སྐོར་ལ་འགྲེལ་བརྗོད་གནང་བ་སོགས་བྱུང་སོང། དེ་མིན་རིན་པོ་ཆེ་མཆོག་ནས་གཙོས་པའི་བསྟན་འཛིན་གྱི་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་ཞབས་པད་བརྟན་སླད་དུ་ཞབས་རིམ་གསོག་སྒྲུབ་གནང་བ་དང་སྦྲགས་རིན་པོ་ཆེ་མཆོག་གི་སྐུ་ཚེའི་མཛད་འཕྲིན་ཁག་བརྙན་ཐུང་བརྒྱུད་ནས་གཟིགས་འབུལ་ཞུ་བ་སོགས་བྱུང་སོང། དེ་མིན་ཚོགས་བཅར་བ་ཁག་ཅིག་ལ་རིན་པོ་ཆེ་མཆོག་གིས་འཁྲུངས་སྐར་སྲུང་བརྩི་གནང་བར་ཕེབས་དགོས་པའི་རྒྱུ་མཚན་བཀའ་འདྲི་ཞུས་པར

ད་ཐེངས་བཀའ་དྲིན་རྗེས་དྲན་གྱི་མཛད་རིམ་དེ་བཞིན་གོ་སྒྲིག་གནང་མཁན་ཝཱ་ཎ་སློབ་ཟུར་ཚོགས་པ་དང་དད་ལྡན་པ་ཁག་ཅིག་ནས་གོ་སྒྲིག་གནང་བར་འབྲེལ་ཡོད་ནས་མུ་མཐུད་ངོ་སྤྲོད་གནང་བྱུང།
ཁེ་ན་ཌ་ཊོ་རོན་ཊོ་ལ་ཡ་གནས་བཞུགས་ཀྱི་ཝཱ་ར་ཎཱ་སི་མཐོ་རིམ་སློབ་གྲྭའི་གི་སློབ་ཟུར་ཁག་ཅིག་དང་ཨ་ནི་ད་ག་ནང་བཞིན་གྱི་རིན་པོ་ཆེ་ལ་ཡ་དད་གུས་མོས་པ་ཡོད་པའི་གི་མི་སྣ་ཁག་ཅིག་གི་ཟུང་འབྲེལ་གྱི་ཐོག་ནས་ཡ་དེ་རིང་ཨ་ནི་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་གི། དགུང་ལོ་བརྒྱད་ཅུ་གྱ་བཞི་གི་འཁྲུངས་སྐར་དེ། ལ་སྲུང་བརྩི་ཞུ་གི་ཡོད། བོད་མིའི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་སྲིང་ཞུ་གི་ཡོད། ཆེད་སྒྲིག་གི་ལེ་ཚན་ནང། སྨོན་ལམ་རིག་ནུས་ཀྱི་མཉེན་ཆས་བཟོ་སྐྲུན་གྱི་འགན་འཛིན་བསྟན་འཛིན་སྐལ་ལྡན་ལགས་ཀྱིས་སྨོན་ལམ་རིག་ནུས་འཆར་གཞི་དང་དེའི་བརྒྱུད་རིམ་སྐོར་དང།

མིས་བཟོས་རིག་ནུས་ཀྱི་སྒང་ལ་སྐད་ཆ་བཤད་ཡོང་དུས་ཙམ་པ་ཞིབ་འཇུག་བྱས་ཡ་ཡིན་ནའི་རེད་གནས་ཚུལ་འཚོལ་ཡ་ཡིན་ནའི་རེད་མིས་བཟོས་རིག་ནུས་འདི་ཡོ་བྱད་གལ་ཆེན་པོ་ཞིག་རང་ཆགས་བསྡད་ཤག་ད་ག་ནང་བཞིན་ད་ལྟ། སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་གིས་ཉིས་སྟོང་ཉི་ཤུ་རྩ་གསུམ་སྨོན་ལམ་མངོན་འགྱུར་ཟེར་བྱས་སྨོན་ལམ་རིག་ནུས་ཚོད་ལྟ་དང་པོ་འགྲེམས་སྤེལ་གྱི་མཛད་སྒོ་འདི་ཟླ་བ་བཅུ་གཅིག་པའི་ཚེས་གསུམ་ཉིན་བཞུགས་སྒར་བོད་ཀྱི་ཟློས་གར་ཚོགས་ཁང་ནང་ལོགས་ལ་ཚོགས་ཤག། ཨ་ནི་ད་ཐེངས་ཀྱི་ལེ་ཚན་ནང་ལོགས་ལ་སྨོན་ལམ་རིག་ནུས་ཀྱི་མཉེན་ཆས་བཟོ་སྐྲུན་གྱི་འགན་འཛིན། བསྟན་འཛིན་སྐལ་ལྡན་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཞལ་པར་ཐོག་ནས་བཀའ་མོལ་གནང་གི་རེད། བསྟན་འཛིན་སྐལ་ལྡན་ལགས་ཐོག་མ་དེ་ཁྱེད་རང་གིས་ང་ཚོའི་གསན་མཁན་རྣམ་པ་ལྷན་རྒྱས་ལ་ཁྱེད་རང་གི་སྐོར་ལ་ངོ་སྤྲོད་མདོར་བསྡུས་ཤིག་གནང་རོགས་གནང། ངའི་མིང་ལ་བསྟན་འཛིན་སྐལ་ལྡན་ཡིན། ཨ་ནི་ང་སྐྱེས་ས་དེ་ལ་དྭགས་བསོད་ནམས་གླིང་གཞིས་ཆགས་ལ་སྐྱེས་པ་ཡིན། ཨ་ནི་ངའི་གཞི་རིམ་སློབ་གྲྭ་དེ་ལ་དྭགས་བསོད་ནམས་ལ་དྭགས་བོད་ཁྱིམ་ལ་བྱས་པ་ཡིན།

དགེ་བཤེས་སྨོན་ལམ་དང་ཐུག་ནས་ཨ་ནི། དགེ་བཤེས་ལགས་མཉམ་དུ་ད་ལྟ། ང་ཚོ་སྨོན་ལམ་གྱི་ཨ་ནི། སྨོན་ལམ་རིག་ནུས་ཚན་པ་ནང་ལ་ཨ་ནི་མཉམ་ཞུགས་བྱེད་འགོ་བཙུགས་པ་ཡིན།
ལགས་འོང། ད་ཉེ་ཆར་རང་སྨོན་ལམ་རིག་ནུས་ཀྱི་ཚོད་ལྟ་དང་པོ་འདི་འགྲེམས་སྤེལ་གནང་བ་རེད། ད་དེ་ནས་ཁྱེད་རང་གིས་ང་རང་ཚོའི་གསན་མཁན་རྣམ་པ་ལྷན་རྒྱས་ལ་སྨོན་ལམ་རིག་ནུས་འདི་ངོ་སྤྲོད་མདོར་བསྡུས་ཤིག་གནང་རོགས་གནང། དེ་མཉམ་དུ་ཁྱེད་རང་གི་ལས་འགན་དེ་ག་རེ་ཡིན་པའི་གི་ཐད་ལ་འགྲེལ་བཤད་ཤིག་གནང་རོགས་གནང། ང་ཚོ་ད་ལྟ་སྨོན་ལམ་རིག་ནུས་འདི་སྤྱི་བཏང་སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་གི་ལས་འཆར་གཅིག་ཆགས་བསྡད་ཡོད་རེད། འདིའི་ལས་འཆར་དེ་ཆ་མཚོན་པ་ན་བོད་ཀྱི་ཐེབས་རྩ་གི་སྦྱིན་བདག་ཆེ་བྱ་རྒྱུ་ཞིག་རེད། དེ་ཡིས་ང་ཚོ་ད་ལྟ་རིག་ནུས་ལས་འཆར་དེའི་ནང་ལོགས་ལ་ང་ཚོ་མིས་བཟོས་རིག་ནུས་བཞི་ཙམ་ཅིག་བོད་སྐད་དང་འབྲེལ་བ་ཡོད་པའི་མི་བཟོས་རིག་ནུས་བཞི་ཙམ་ཅིག་ཨ་ནེ་ང་ཚོ་གིས་བཟོ་སྐྲུན་བྱེད་ཐུབ་ཡོད་རེད། ཨ་ནེ་ང་འདྲ་བོ་ཆ་མཚོན་པ་ཡིན་ན་ང་ཚོའི་སྨོན་ལམ་རིག་ནུས་ཚན་པ་གིས་ཨ་ནེ་མཉེན་ཆས་ཆེད་ལས་པ་འདི་གའི་གི་ད་འཆར་འགོད་འགན་འདྲ་བོ་ཁྱེར་གྱི་ཡོད། ཨ་ནེ་དབྱིན་སྐད་ཐོག་ཞུ་ན Tech Lead འདྲ་བོ་ལབ་ཀྱི་རེད་པ་དེ་འདྲ་འདྲ་བོ་རེད། ང་ཚོ་མཉེན་ཆས་བཟོ་མཁན་དེ་ཚོ་ལས་ཀ་དེ་གས་ཡར་མར་བགོ་བཤའ་རྒྱག་ཡ་དང་ཨ་ནེ་ཨོ་དེ་འདྲ་འདྲ་བོ་ཅིག། འཆར་འགོད་ཀྱི་འགན་ཁྱེར་མཁན་འདྲ་བོ་ཅིག་ཆགས་བསྡད་ཡོད། ད་ལྟ་ཉེ་ཆར་ང་ཚོ་ད་ལྟ་སྨོན་ལམ་མངོན་འགྱུར་ལ་ནི། ང་ཚོའི་གི་ད་ལྟ། རིག་ནུས་འདི་གའི་འདི་འགྲེམས་སྤེལ་བྱེད་ཡས་ཀྱི་ནི་མཛད་སྒོ་ཞིག་ཚུགས་པ་རེད། ཨ་ནི་འདི་ད་ཡོང་ཡ་ལ་ཨ་ནི་གཙོ་བོ་འདི། ང་ཚོ་ད་ལྟ་ད་རིག་ནུས་འདི་གའི་འདི་འགྲེམས་སྤེལ་བྱེད་ཐུབ་ཡས་ཀྱི་གནས་སྟངས་འདྲ་བོ་དེར་སླེབས་ཡས་འདི་ལ། ཨ་ནི་གཙོ་བོ་ང་ཚོ། ང་ཚོ་ད་རྒྱུ་ཆ། རིག་ནུས་ལ་སྦྱོང་བརྡར་རྒྱུ་ཆ་གྲ་སྒྲིག་བྱེད་དགོས་ཡོད་དུས་ཙམ་པ། སྦྱོང་བརྡར་རྒྱུ་ཆ་གྲ་སྒྲིག་བྱེད་མཁན་དེ་ཚོ་ཆགས་བསྡད་ཡོད་རེད་བསམ་གྱི་ཡོད། ནི་དེའི་རྗེས་ལ་ད་ང་ཚོ་ད་ལྟ་མཉེན་ཆས་ཆེད་ལས་པ་དེ་ག་དེ་རེད་བསམ་གྱི་ཡོད། ད་སྤྱིར་བཏང་ནི་རིག་ནུས་སྦྱོང་བརྡར་བྱེད་ཡས་དེའི་གི་གནས་སྟངས་དེ་གླེང་ཡོང་དུས་ཙམ་པ་ང་ཚོ་མཉེན་ཆས་ཆེད་ལས་པ་ག་ཚོད་མང་ག་ཚོད་ཡག་པོ་ཡོད་པ་ཡིན་ན་ཡང། ནི་གལ་སྲིད་རྒྱུ་ཆ་མེད་པ་ཡིན་ན་གི་ནུས་པ་ཐོན་ཐུབ་མ་རེད། ནི་གཙོ་བོ་དེ་ང་ཚོ་ད་ལྟ་རྒྱུ་ཆ་མཁོ་སྒྲུབ་བྱེད་མཁན་དེ་ག་དེ་ཆགས་བསྡད་ཡོད་རེད། ང་ཚོ་རྒྱུ་ཆ་མཁོ་སྒྲུབ་བྱེད་མཁན་མཁོ་སྒྲུབ་བྱེད་མཁན་འདྲ་བོ་ཆ་མཚོན་པ་ཡིན་ན། ཁྱོན་བསྡོམས་ད་ལྟ་བར་དུ་ང་ཚོ་ལས་མི། ལས་མི་བཞི་བརྒྱ་ཙམ་འདྲ་བོ་ཅིག་ལ་ང་ཚོ་ལས་ཀ་སྤྲད་བཞག། ཁ་ཤས་ཟླ་བ་ཁ་ཤས་བྱས་ཁ་ཤས་ཡང་རྒྱུན་རིང་པོ་བྱེད་མཁན་འདྲ་མ་འདྲ་ཡོད་རེད། ང་ཚོའི་ལས་གཞི་འདིའི་ནང་ལོགས་ལ་མཉམ་ཞུགས་བྱེད་མཁན་ལས་མི་འདི་གའི་དེ་སོ་སོ་སོ་སོ་ས་ཆ་ག་པ་ནས་བྱས་ན་འགྲིག་གི་ཡོད་རེད། སོ་སོ་གློག་ཀླད་ཅིག་དང་དྲ་རྒྱ་དགོས་རེད་འོ་འདུག་ཟེར་ནས་བྱེད་ཀྱི་ཡོད་རེད། གཅིག་པོ་མ་ཡིན་པར་ང་ཚོ་ལ་ད་ཚོགས་པ་ཁག་ཆེན་པོ། དེ་འདྲའི་ཡིན་ནའི་རེད་སློབ་གྲྭ་དང་ནི་མང་པོ་ཅིག་གིས་ང་ཚོ་ལ་ནུས་པ་མཉམ་སྤུངས་འདྲ་བོ་བྱས་ཡོད་རེད་དེ་གའི་དེ་ང་ཚོ་ཁོ་རང་ཚོ་བཀའ་དྲིན་གྱིས་ད་ལྟ་ང་ཚོ་རིག་ནུས་དེ་གའི་དེ་ལེགས་འགྲུབ་བྱུང་བ་རེད་བསམ་གྱི་འདུག།
ལགས། འོང། ད་དེ་ནས་སྨོན་ལམ་རིག་ནུས་ནང་ལོགས་ལ་ད་ལྟ་རིག་ནུས་བཞི་འདུག་པ་ལགས་ཡིག་སྒྱུར་རིག་ནུས་ཀློག་འདོན་རིག་ནུས། སྒྲ་འཛིན་རིག་ནུས། ཡིག་འཛིན་རིག་ནུས་ཞེས་ཁྱོན་བཞི་འདུག་པ་ལགས། ད་ཁྱེད་རང་སྨོན་ལམ་རིག་ནུས་ཀྱི་མཉེན་ཆས་བཟོ་སྐྲུན་གྱི་འགན་འཛིན་གཅིག་གི་ངོས་ནས་རིག་ནུས་འདི་བཞིའི་ནང་ལོགས་ནས། དཀའ་ལས་ཁག་ཤོས་འདྲ་བོ་འདི་ག་གི་བྱུང་ཟེར་ཡ་ལགས། ད་ང་ཚོ་རིག་ནུས་བཞི་འདི་གའི་འདི་ནང་ལོགས་ལ་དཀའ་ལས་ཁག་ཤོས་འདྲ་བོ་འདི་ང་རང་གི་ཚོར་སྣང་ལ། ང་ཚོ་ད་ལྟ་ཡིག་སྒྱུར་རིག་ནུས་འདི་ད་སྦྱོང་བརྡར་རྒྱུ་ཆ་ཏོག་ཙམ་མང་པོ་འདྲ་བོ་ཅིག་མཁོ་སྒྲུབ་བྱེད་དགོས་ཡོད་དུས་ཙམ་པ་ནི། རིག་ནུས་འདི་དེ་ཁྱབ་ཆེན་པོ་འདྲ་བོ་ཅིག་བཟོ་དགོས་ཡོད་དུས་ཙམ་པ་ད་འདི། ང་ཚོ་རྒྱུ་ཆ་མ་འདྲ་བ་མང་པོ་ཞིག་མཁོ་སྒྲུབ་བྱེད་དགོས་ཡོད་དུས་ཙམ་པ་འདི་ཏོག་ཙམ་ང་ཚོ་ལ་ད་དཀའ་ངལ་འདྲ་བོ་ཆེན་པོ་ཆགས་བསྡད་ཞག་ད་རིག་ནུས་གཞན་པ་འདི་གའི་ང་ཚོ་ཏོག་ཙམ་ཁྱབ་ཆུང་བ་ཡོད་དུས་ཙམ་པ་ཨ་ནི་དཀའ་ལས་གང་འཚམ་གྱི། ད་ལས་གཞི་འདི་ད་དངོས་སུ་ལས་ཡོང་དུས་ཙམ་པ་འདི་གམ་ཟེར་གྱི་ནི་ང་ཚོ་ལ་དཀའ་ལས་འཕྲད་མ་སོང། ད་ཡིག་སྒྱུར་རིག་ནུས་འདི་དེ་ཞིག་ད་དཀའ་ལས་ཁག་ཁག་འདྲ་བོ་ཅིག་རྩིས་ཀྱི་ཡོད་ང་རང་ངོས་ནས། ལགས་འོང། ད་ད་ལྟ་སྨོན་ལམ་རིག་ནུས་འདི་ལོ་གསུམ་གྱི་ལས་གཞི་ཅིག་ཡིན་དུས་ཙམ་པ་ད་ལྟ་ཉིས་སྟོང་ཉི་ཤུ་རྩ་གསུམ་སྨོན་ལམ་མངོན་འགྱུར་ཟེར་བྱས། སྨོན་ལམ་རིག་ནུས་ཚོད་ལྟ་དང་པོ་དེ་འགྲེམས་སྤེལ་བྱེད་དུས་ཙམ་པ་ཁྱེད་རང་རྣམ་པ་ཚོས་ཉིས་སྟོང་ཉི་ཤུ་རྩ་བཞི་ནང་ལོགས་ལ་ད་སྤུས་ཀ་ཡར་རྒྱས་བཏང་གི་ཡིན་ཞེས་འཆར་གཞི་ཡོད་ཟེར་གི་འདུག་པ་ལགས། ད་ལྟའི་ཆར་ཁྱེད་རང་རྣམ་པ་ཚོས་དམིགས་བསལ་གྱིས་ག་གི་ག་ལ་སྤུས་ཀ་ཡར་རྒྱས་བཏང་གི་འདུག་དགོངས་ཀྱི་འདུག། ད་ང་ཚོས་ད་ལྟ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ལ་སྤུས་ཀ་ཡར་རྒྱས་བཏང་ཡག་དེ་ག་འདྲ་འདྲ་བོ་ཅིག་ཆགས་འདུག་ལབ་ན་ནི་ང་ཚོས་ད་ལྟ་ང་ཚོ་ཡིག་སྒྱུར་རིག་ནུས་འདྲ་བོ་ཆ་མཚོན་པ་ཡིན་ན། ནི། ནང་ཆོས་མ་ཡིན་པའི་ཤེས་རིག་འདི་གའི་དེ་ད་སྦྱོང་བརྡར་རྒྱུ་ཆ་དེ་ཅིག་ཉུང་དྲགས་པའི་རྐྱེན་གྱིས་ཡག་པོ་ཞེ་དྲག་སྒྱུར་ཐུབ་མི་འདུག་དེ་འདྲ་ཞིག་བྱས་ན་ཚན་རིག་དང་ཚོང་རིག་དང། ནི་རྩེད་མོའི་རིགས་ཀྱི་ད་དེ་འདྲ་འདྲ་བོ་ཞིག། ཤེས་རིག་གཞན་པ་དེ་འདྲའི་མང་པོ་ཞིག་ཡག་ཡག་པོ་ཞེ་དྲག་སྒྱུར་ཐུབ་མི་འདུག་ད་དེ་ཡིན་དུས་ཙམ་པ་ང་ཚོ་ད་ལོ་ལོ་ལ་ནི་དེ་འདྲའི་གི་སྦྱོང་བརྡར་རྒྱུ་ཆ་གང་མང་མང་ཅིག་མཁོ་སྒྲུབ་བྱས་ནས་ནི། རིག་ནུས་འདི་ལ་སྦྱོང་བརྡར་སྤྲད་འཆར་གཞི་ཡོད་རེད། ནི། འདི་གཅིག་པོ་མ་ཡིན་པ་ད་ལྟ་ང་ཚོ་ཡིག་འཛིན་རིག་ནུས་འདྲ་བོ་ཆ་མཚོན་པ་ཡིན་ན། ང་ཚོས། ད་ལོ་ལོའི་ཡིག་འཛིན་རིག་ནུས་དེ་ཡིན་ན། ནི། དབུ་ཅན་ལ་མ་གཞི་ལས་ཀ་ལས་ཀྱི་ཡོད་མ་རེད། ནི། རྗེས་མ་ལོ་ང་ཚོ་ད་ལྟ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ལ་ང་ཚོ་དབུ་མེད་དབུ་མེད་ནང་ལོགས་ལ་ད་འབྲུ་ཚ་དང་འཁྱུག་ཡིག་དང་ཡིག་གཟུགས་ཆེ་ཁག་དེ་གས་ལ་ནི་སྦྱོང་བརྡར་རྒྱུ་ཆ་གང་མང་མང་མཁོ་སྒྲུབ་བྱས་ནས་ནི་སྦྱོང་བརྡར་སྤྲད་འཆར་གཞི་ཡོད་རེད། ཨ་ནི་ང་ཚོ་སྒྲ་འཛིན་རིག་ནུས་འདྲ་བོ་ཆ་མཚོན་པ་ཡིན་ན་ད་ལྟ་ང་ཚོ་དབུས་སྐད་གཅིག་པུ་མ་གཞི་ཡི་གེ་ཕབ་ཐུབ་ཀྱི་ཡོད་མ་རེད། ད་ང་ཚོ་ཉིས་སྟོང་ཉི་ཤུ་རྩ་བཞི་ལ་འདི་དེ་ཞིག། ཨ་ནི་ང་ཚོས་སྐད་ཆེ་ཁག་ཁམས་སྐད་དང་ཨམ་སྐད་དེ་གས་ཀྱི་ད་དེ་གས་ཀྱི་ད་སྒྲ་འཛིན་རིག་ནུས་ཅིག་སྦྱོང་བརྡར་བྱས་སྦྱོང་བརྡར་སྤྲད་ཀྱི་འཆར་གཞི་ཡོད་རེད། ཨ་ནི་ཀློག་འདོན་རིག་ནུས་འདྲ་བོ་ཆ་མཚོན་པ་ཡིན་ན་ཨ་ནི། ད་ལན་ང་ཚོ་འགྲེམས་སྤེལ་བྱས་དེ་ནང་ལོགས་ལ་བུ་མོའི་སྐད་མ་གཞི་ཡོད་མ་རེད། དེ་ད་ལྟ་སྐད་དེ། ང་ཚོ་ད་ལྟ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་སྒྲོལ་དཀར་ལགས་ཀྱི་སྐད་རེད། སྒྲོལ་དཀར་ལགས་ཀྱི་སྐད་སྒང་ལ་ང་ཚོས་ད་སྦྱོང་བརྡར་འདྲ་བྱ་རྒྱུ་འདྲ་བོ་ཆེད་རེད། འདི་ཡང་དབུས་སྐད་མ་གཞི་རྒྱག་གི་ཡོད་མ་རེད་དེ་ཡིན་དུས་ཙམ་པ། དེ་འདི་ང་ཚོ་ད་བུའི་སྐད་དང། ཡང་ང་ཚོ་སྐད་རིགས་ཆེ་ཁག་ཆེ་ཁག་ཁམས་སྐད་དང་ཨམ་སྐད་ལ་ཀློག་འདོན་རིག་ནུས་བཟོ་ཡག་གི་ང་ཚོ་ལས་གཞི་འཆར་གཞི་འདྲ་བོ་ཅིག་བསྒྲིགས་བསྡད་ཡོད།
ལགས། ད་ད་ལྟའི་སྤྱི་ཚོགས་ཀྱི་ནང་ལོགས་ལ། སློབ་ཕྲུག་ཡིན་ནའི་རེད་དགེ་རྒན་ཡིན་ནའི་རེད། ChatGPT ཟེར་བའི་མི་བཟོས་རིག་ནུས་དེ་བེད་སྤྱོད་བཏང་ཡས་མང་པོ་ཞིག་རེད་འདུག། ད་བོད་ཀྱི་སྒང་ལ་རྩོམ་ཞིག་བྲིས་དང་ཞེས་ཟེར་དུས་ཙམ་པ་ད་ཁོ་རང་བོད་ཀྱི་སྒང་ལ་རྩོམ་ཞིག་བྲིས་ཞེས། འོ་དེ་འདྲས་ཀྱི་རིག་ནུས་ཡོད་རེད་པ་ལགས། ད་ལྟ་སྨོན་ལམ་རིག་ནུས་ཀྱི་འཆར་གཞི་ནང་ལོགས་ལ་ཡོད་རེད་པ་ལགས།

train བྱེད་ཀྱི་འཆར་གཞི་ཡོད་རེད། ཡིན་པ་ནི་ད་ལྟའི་ཆ་ལ་ང་ཚོ་ལ་དེ་འདྲ་ཡོད་མ་རེད། ཨ་ནི་ད་ལྟའི་ཆ་ལ་ཡང་ང་ཚོས་ད་ལྟ་སྨོན་ལམ་ཁ་བརྡ་ལབ་ནས་ཅིག་བཟོས་ཡོད་རེད། འདི་ཁ་བརྡ་འདིས་ག་རེ་བྱེད་ཀྱི་ཡོད་ལབ་ན་ང་ཚོའི་གི། ང་རང་ཚོའི་ཡིག་སྒྱུར་རིག་ནུས་དེ་བེད་སྤྱོད་བཏང་ནས་ཨ་ནི། ChatGPT ཁོ་རང་དངོས་གནས་དེ ChatGPT ཁོ་རང་མཉམ་དུ་ནི་ཡར་མར་ཁ་བརྡ་བྱེད་ཡས་ཅིག་ང་ཚོ་དེ་འདྲས་ཅིག་མཉེན་ཆས་སྤྲོ་ཅིག་དོན་གྱིན་ཅིག་ཡོད་རེད། ད་དེ་དེ་ཡིན་ཡང་ག་འདྲས་ལབ་ན་ཁྱེད་རང་གིས་བྲིས་བཞག་རྒྱུ་གི་བོད་ཡིག་གི་ནང་ལོ་ནི་དྲི་བ་ཡིན་པ་ཡིན་ནའི་རེད་ཨ་ནི་དོགས་པ་ཡིན་ནའི་རེད་དེ་ག་དེ་ནི་ང་ཚོའི་རིག་ནུས་ཀྱིས་ཨིན་སྐད་ཐོག་བསྒྱུར་ཨིན་སྐད་ཐོག་བསྒྱུར་རྒྱུ་དེ་ཨ་ནི ChatGPT ལ་སྤྲད་ཨ་ནི ChatGPT གིས།

ལགས་འོང། ད་ཁྱེད་རང་རྣམ་པ་ཚོས་ཟླ་བ་མང་པོའི་རིང་སྨོན་ལམ་རིག་ནུས་གསར་སྐྲུན་བྱེད་ཡས་དེ་ལ་དཀའ་ལས་མང་པོ་བརྒྱབས་རེད་ད་ཉིས་སྟོང་ཉི་ཤུ་རྩ་གསུམ་སྨོན་ལམ་མངོན་འགྱུར་གྱི་སྨོན་ལམ་རིག་ནུས་ཚོད་ལྟ་དང་པོ་འགྲེམས་སྤེལ་ཚར་དུས་ཙམ་པར་ཁྱེད་རང་གི་ཚོར་བ་དེ་ག་འདྲའི་འདྲ་བོ་ཞིག་རེད་འདུག། ད་ང་རང་སྒེར་ལ་ཆ་མཚོན་པ་ཡིན་ན་ནི། ད་ཁ་སང་ང་ཚོ་དེ་ལས་ཀ་དེ་ད་ད་ཐོན་དང་པོ་དེ་ཐོན་ཚར་དུས་དང་པོ་དེ་འདྲའི་ཚད་དེ་ག་ཙམ་ཐོག་ལ་ད་ནི་སླེབས་ཀྱི་རེད་བསམ་མ་སོང་ཡིན་པ་ནས་ད་ཚང་མས་དགའ་མོས་བྱེད་ཀྱི་འདུག་ཨ་ནི་ཡིག་སྒྱུར་རིག་ནུས་ཐོག་ཆ་མཚོན་པ་ཡིན་ནས་ད་སོ་སོའི་བོད་སྐད་ཐོག་ལ་སྤྱིར་བཏང་ནས་སྔོན་མ་ནས་ད་དེ་འདྲས་ཅིག་ཡོད་ན་ཡག་པོ་འདུག་ཡག་པོ་འདུག་བསམ་གྱི་ཡོད་རེད་ཡིན་པ་ནས་ད་དེ་འདྲས་མགྱོགས་པོ་ང་ཚོས་ཚར་ཐུབ་ཀྱི་རེད་བསམ་མ་སོང། ནི་དེ་གཅིག་པུ་མ་ཡིན་པ་རིག་ནུས་གཞན་པ་འདི་གའི་ནས་ད་ང་ཚོ་གོམ་པ་ཆེན་པོ་ཞིག་རེད་བསམ་གྱི་ཡོད་ནི་ད། ལས་གཞི་འདི་གའི་དེ་བྱེད་ཡས་ལ་གཙོ་བོ་ད་དགེ་བཤེས་སྨོན་ལམ་ཆགས་བསྡད་ཡོད་རེད་དེ་རྗེས་ནས་ནི་ང་རང་ཚོ་ལས་མི་འདི་གའི་དེ་ཆགས་བསྡད་ཡོད་རེད་བསམ་གྱི་ཡོད་ད། གཙོ་བོ་ད། དགེ་བཤེས་ལགས་ཀྱིས་ད་ད་ལྟ་བར་དུ་རྒྱུན་བསྲིངས་ནས་ནི་ང་ཚོའི།

འགོ་ཁྲིད་ཨ་ནི་ཚང་མ་ལ་ནི། ངས་ནི་གོ་སྐབས་འདི་བརྒྱུད་ནས། ཐུགས་རྗེ་གནང། ལབ་སྙིང་བྲོ་སོང། དེ་ངས་ལབ་ལབ་པ་ནང་བཞིན་རེད། ང་ཚོ་ད་ལྟ་མི་བཟོས་རིག་ནུས་ལ་འདི་སྦྱོང་བརྡར་སྤྲད་ཡས་ལ། ང་ཚོ་མཉེན་ཆས་ཆེད་ལས་པ་གཅིག་པོ་མ་ཡིན་པ། ད་ལྟ་སྦྱོང་བརྡར་རྒྱུ་ཆ་བཟོ་མཁན་འདི་གའི་དཔེ་གལ་ཆེན་པོ་ཆགས་བསྡད་ཡོད་རེད། ཁོང་རྣམ་པ་ལ་ངས་ཐུགས་རྗེ་གནང་ལབ་དགོས་བསམ་གྱི་འདུག། ཨ་ནི། དེ་མིན་ད་ང་ཚོ་ད་ལྟ་འགྲོ་བ་ལས་འགྲོ་རྒྱུ་མང་བ་ལྷག་བསྡད་ཡོད་རེད་བསམ་གྱི་ཡོད། དེ་མིན་དུ་འབངས་ང་ཚོ་མུ་མཐུད་ནས་གལ་སྲིད་ངེད་ཅག་ང་ཚོ་སྐུ་མདུན་གྱི་བཀའ་སློབ་ཕེབས་ཡོད་རེད་མུ་མཐུད་ནས་ཤུགས་རྒྱབ་ལ་ནི་ད་ང་ཚོ་དེ་མུ་མཐུད་ནས་ཤུགས་རྒྱག་ཡས་ལྷག་བསྡད་ཡོད་བསམ་གྱི་ཡོད། ལགས་འོང་བསྟན་འཛིན་དགའ་ལྡན་ལགས། ད་དུས་ཚོད་ཀྱིས་རྐྱེན་པས་དེ་རིང་གི་ལེ་ཚན་འདི་ད་ག་མཚམས་བཞག་ཡིན་ཁྱེད་རང་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་ཞལ་པར་ཐོག་ནས་བཀའ་མོལ་གནང་བ་ཐུགས་རྗེ་ཆེ།
ཐུགས་རྗེ་གནང།
ལགས་འོང་ད་དུས་རབས་ཀྱི་འགྱུར་བ་དང་མཐུན་པའི་ཐོག་ནས་སྨོན་ལམ་བརྡ་འཕྲིན་ཞིབ་འཇུག་ཁང་གིས་བོད་ཡིག་དང་བོད་སྐད་ཀྱི་ལམ་ནས་བཀོལ་སྤྱོད་ཐུབ་པའི་སྨོན་ལམ་རིག་ནུས་དེ་གསར་སྐྲུན་བྱས་རྗེས། བཞུགས་སྒར་ཕོ་བྲང་ལ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དམིགས་བསལ་གྱི་མཇལ་ཁ་གནང་བ་དང་བསྔགས་བརྗོད་ཀྱང་ཕེབས་ཡོད་པ་རེད་འདུག་རྣམ་པ་ལྷན་རྒྱས་ཀྱིས་ཐེངས་འདིའི་ལེ་ཚན་གསན་པར་ཐུགས་རྗེ་ཆེ་ང་སྒྲོལ་མ་ལྷ་མོ་ཡིན།
ཐེངས་འདིའི་དཔྱད་བརྗོད་གླེང་སྟེགས་ཀྱི་ལེ་ཚན་ནང་ཨ་མེ་རི་ཁའི་གཞུང་གིས་རྒྱ་ནག་གི་མངའ་འོག་ཏུ་ཚུད་པའི་བོད་མི་རྣམས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་ཐད་གླེང་སློང་ཇི་ལྟར་གནང་གི་ཡོད་མེད་ཐད་དཔྱད་གཞིའི་ཚུལ་དུ། བཀྲ་ཤིས་དབང་ཕྱུག་ལགས་དང་བསྟན་འཛིན་བདེ་སྐྱིད་ལགས་ཀྱིས་གླེང་མོལ་ཞུས་པར་གསན་རོགས་གནང།

བོད་པའི་གི་གནད་དོན་ཐོག་ད་ཅིག་གཞི་རྩའི་ལས་འགན་གི་ཆ་དེ་སྐོར་དེ་རིམ་པའི་གི་གནས་ཚུལ་མང་པོ་ཅིག་གསལ་སྟོན་བྱེད་ཀྱི་ཡོད་པ་ནང་བཞིན་ད་ལྟ་ཉེ་ཆར་བོད་མིའི་རྩོམ་པ་པོ་དང་ཅིག་ཤེས་ཡོན་ཅན་བོད་མི་ཚོ་ལ་ཤུགས་རྐྱེན་ཧ་ལས་པའི་ཆེན་པོ་ཐེབས་ཐུབ་མཁན་གི་ཨ་ནི། སྒོ་ཤེས་རབ་ལགས་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་དེ་ད་རྒྱ་ནག་གཞུང་གིས་བཙོན་འཇུག་བྱས་པའི་གནས་སྟངས་དེ་འགྲིག་གི་མེད་པ་དང་ཁོ་རང་གང་མགྱོགས་གློད་གྲོལ་གཏོང་དགོས་པའི་གི་དགོས་འདུན་དེ་འདྲས་བསྐྱར་དུ་ནན་བརྗོད་ཁོ་རང་གི་སྤྱི་ཚོགས་དྲ་ལམ་སྒང་ལ་ཞུས་བཞག་ད་དེ་རིང་གི་ལེ་ཚན་འདིའི་ནང་ལོགས་ལ་ཅིག་སྤྱིར་བཏང་ནས་ཨ་མི་རི་ཀའི་གཞུང་གིས་ཅིག་བོད་པའི་གི་གནད་དོན་ཐོག་ལ། རྒྱབ་སྐྱོར་གྱི་རྣམ་འགྱུར་དང་རྣམ་པ་འདྲ་མིན་གྱི་ཐོག་ནས་བསྟན་ཡོད་རེད། དེ་བས་ཀྱང་འདས་པའི་ལོ་གཅིག་གཉིས་རེའི་ལོ་ལྔའི་ནང་ལོགས་ལ་གཅིག་ད་རྒྱབ་སྐྱོར་དེ་དེ་སྔ་དང་མི་འདྲ་བ་ཤུགས་ཆེ་རུ་ཕྱིན་ཡོད་མིན་ཐད་གླེང་སློང་ཞུ་ཡས་ཡིན་དེ་རིང་གི་ལེ་ཚན་དེའི་ནང་མཉམ་ཞུགས་བྱེད་མཁན་གཅིག་ང་བསྟན་འཛིན་བདེ་སྐྱིད་ཡིན།

གླེང་སློང་བྱས་ཡོད་ཟེར། ཐུགས་འཚབ་ཡོད་པ་དེ་གླེང་སློང་བྱས་ཡོད་ཟེར། བྱས་བྱས་ཨ་རིའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ་ཨ་ནི Matthew Miller གྱི་མཚན་ཐོག་ནས་གསལ་བསྒྲགས་ཤིག་གནང་ཡོད་རེད། ད་ག་ནང་བཞིན། ད་ད་ད་ད་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་དེ་བསྟན་འཛིན་བདེ་སྐྱིད་ལགས་འདི་སྐོར་ལྷངས་ཅིག་གསུངས་སོང། ད་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་གནས་བབ་དེའི་ཐོག་ལ་ཨ་ནི་ཕྱི་སྲིད་ལས་ཁུངས་ནང་ལ་ཡོད་པའི་ད་ད་བོད་དོན་དམིགས་བསལ་འབྲེལ་མཐུད་པ་ལྕམ་ཨ་ཛི་ར་ཛི་ཡ་མཆོག་གིས་ནི། ད་ཁོང་གི་གནས་བབ་དེ་གླེང་སློང་གནང་བྱས་ད་ད་ལྟ་འདི་ན་གཙོ་བོ་དེ་ཁོ་རང་འཇུ་བཟུང་བྱས་ནས་ལོ་གསུམ་འགྲོ་གི་ཡོད་རེད་དེ་ནང་ལ་རྒྱ་ནག་དཔོན་རིགས་ཚོས་ནི་ཁོང་དོ་དམ་བྱས་བྱས་ད་ད་ལྟ་ལོ་བཅུ་གི་ཁྲིམས་ཐག་བཅད་པ་དེ་ནི་འགྲིག་གི་མེད་པ་དེའི་ཐོག་ནས་ད་ལྟ་ཁོང་གི་སྐུ་གཟུགས་ཀྱི་གནས་སྟངས་དེ་གས་དེ་ནི་སྐྱོ་པོ་ཞེ་པོ་ཅིག་ཆགས་འགྲོ་གི་ཡོད་པ་ཨ་མི་རི་ཀའི་ངོས་ནས་ད་ད་ཁོང་གི་གནས་བབ་དེའི་ཐོག་ལ་ཡང་ནི་རྒྱབ་སྐྱོར་དང། ནི་ཁོང་གློད་གྲོལ་གཏང་དགོས་ཡ་དེའི་ཆ་རྐྱེན་གང་ཡང་མེད་པའི་ཐོག་ནས་གློད་གྲོལ་གཏང་དགོས་ཀྱི་རེད་ཟེར་བྱས་འབོད་སྐུལ་ཞུས་ཡོད་རེད་ད་འབོད་སྐུལ་ཞུས་པ་ཙམ་མ་རེད་དེའི་ནང་ལ་ཡང་ད་བོད་མི་ཡོད་དོ་ཅོག་གི་འགྲོ་བ་མིའི་ཐོབ་ཐང་གི་གནས་བབ་ཐོག་ལ་ཡང་ཐུགས་འཚབ་ཡོད་ཟེར་བྱས་དེ་གསུངས་འདུག་ད་དེའི་གནད་འགག་གཅིག་ག་རེ་ཡོད་རེད་ཞུ་དུས་ཙམ་པ་དུས་ཚོད་ཀྱི་ཆ་ནས་དུས་རྟག་ཏུ་གང་ལྟར་གནད་དོན་གཅིག་གི་ཐོག་ལ་ཨ་མི་རི་ཀས་བདག་པོ་བརྒྱབ་པ་ཡིན་ན་ང་འདིར་དྲང་བདེན་མ་ཡིན་པའི་གནས་བབ་ཅིག་གི་ཐོག་ནས་དཀའ་ངལ་འདི་འདྲ་འཕྲད་འདུག་ཅེས་ཁོ་རང་ཚོ་གི་གླེང་སློང་ཡང་སེ་གནང་གི་ཡོད་པ་འདི་གསལ་སྟོན་བྱེད་གནང་བ་རེད། གཉིས་དེ་ནས་ཨ་མི་རི་ཀའི་ངོས་ནས་བོད་མིའི་གནས་བབ་དང་བོད་མི་ནང་གི་ལྷག་པར་དུ་ཞི་བའི་ལས་འགུལ་ལ་ཡ་བརྟེན་བྱས་བཙོན་འཇུག་ཁྲིམས་ཐག་ཉེས་ཆད་བཀལ་བ་དེ་གས་དེ་ཏག་ཏག་བསྡད་ཀྱི་མེད་པ་འདི་དུས་ནས་དུས་སུ་གླེང་སློང་བྱེད་ཀྱི་ཡིན་ཞེས་གསུངས་པའི་གནས་བབ་ཅིག་ཆགས་འགྲོ་གི་ཡོད་རེད། དེ་སྔ་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱིས་ད་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ལ་ཡང། ཟླ་ཉིན་ཕྱི་ཟླ་བཅུ་གཅིག་གི་ནང་ལོགས་ལ། བྷ་ལི་ལ་ཡ་ཨ་ནི་ཨ་རིའི་སྲིད་འཛིན་དང་ཨ་ནི་རྒྱ་ནག་གི་སྲིད་འཛིན་མཇལ་འཕྲད་གནང་བའི་སྐབས་དེ་ལ་ཡ་དེའི་རྗེས་ལ་མཇུག་འབྲས་ཀྱི་སོར་བྱས་བྱས་ང་ཚོ་བཀའ་འདྲི་ཞུས་པ་རེད། ཨ་ནི་བཀའ་མོལ་ག་རེ་བྱུང་ཡོད་རེད་ཟེར་བྱས་བཀའ་མོལ་བཀའ་འདྲི་ཞུས་པ་རེད་བཀའ་མོལ་འདི་ཞུ་དུས་ཙམ་པ་བཀའ་འདྲི་ཞུ་དུས་ཁོ་རང་ཚོ་ཡིག་ཐོག་ལམ་ཚུར་ང་ཚོ་ལ་ཡ། ཕྱག་བྲིས་ཤིག་གནང་བྱས་འདི་ནང་ལ་ག་རེ་གསུངས་ཤག་ཞུ་དུས་ཙམ་པ། བོད་ཀྱི་གནད་དོན་ཐོག་ལ་ཡ། དུས་དང་རྣམ་པ་ཀུན་ཏུ་ཨ་ནི་བོད་དོན་ཐོག་ལ་ཡ་གླེང་སློང་གནང་གི་ཡོད། རྒྱ་ནག་གཞུང་གི་དཔོན་རིགས་ཚོ་དང་མཉམ་དུ་གོ་སྐབས་ནམ་བྱུང་ལ་ཡ་ཨ་ནི་གླེང་སློང་གནང་གི་ཡོད་ཟེར་བྱས་ད་འདི། ནམ་རྒྱུན་སྤྱིར་བཏང། བོད་ཀྱི་བོད་མིའི་གནས་ཚུལ་ཐོག་ལ་ཡང་སེམས་འཚབ་ཡོད་གསུང་ཡག་དང་གླེང་སློང་བྱེད་ཀྱི་ཡིན་གསུང་ཡག་དང་དེ་འདྲ་ཡོང་གི་ཡོད་རེད་དེ། ད་ལྟ་འདིའི་ནང་ལ་ཕྱག་བྲིས་འདི་ནང་ལོགས་ལ་ཡང་ཚིག་གཞི་གསར་པ་དེ་ག་རེ་ཡོད་ཟེར་དུས་ཙམ་པ། དཔོན་རིགས་མཐོ་གྲས་རིམ་པ་དཔེར་ན་སྲིད་འཛིན་དང་སྲིད་འཛིན་མཇལ་བ་ཡིན་ནའི་འདྲ་འདུག་ཕྱི་སྲིད་དྲུང་ཆེ་དང་ཕྱི་སྲིད་བློན་ཆེན་མཇལ་བ་ཡིན་ནའི་འདྲ་འདུག་ད་ག་ནང་བཞིན་གྱི་བློན་ཆེན་གཞོན་པ་དང་དེ་ཨ་རིའི་ཕྱི་སྲིད་དྲུང་ཆེ་གཞོན་པ་དེ་གས་དེ་མཇལ་འཕྲད་གནང་བའི་སྐབས་ཡིན་ནའི་འདྲ་འདུག་རིམ་པ་ག་འདྲས་ཅིག་མཇལ་འཕྲད་གནང་བ་ཡིན་ན་ཡང་བོད་ཀྱི་གནད་དོན་འདི་ཏན་ཏན་གླེང་གི་ཡོད་ཟེར་དེ་འགྱུར་བ་མེད་ཟེར་དེ་རྣམ་འགྱུར་ཤུགས་ཆེན་པོ་ཞེ་པོ་ཅིག་སྟོན་བསྡད་ཡོད་རེད་ད་ད་ལྟ་ཝང་ཡི་འདི་ལ་ཡ། རྒྱ་ནག་གི་ཕྱི་སྲིད་བློན་ཆེན་ཝང་ཡི་འདི་ལ་ཡ་འབྱོར་བ་རེད་འབྱོར་བྱས་ད་རེས་གཙོ་བོ་འདི་ད་ལྟ་འདི་གསར་འགོད་པ་མང་ཆེ་ཆེ་གིས་ཁོ་རང་འདིར་ཕེབས་ཡག་དེ་རིང་མིན་ཨེ་ཤི་ཡ་ཞི་བདེ་རྒྱ་མཚོའི་ཚོང་དོན་གྱི་ཚོགས་ཆེན་ཞིག་ད་ལྟ་ཨ་མི་རི་ཀའི་ནུབ་ཕྱོགས་ཁལ་ཧྥོ་ནི་ཡ་གྲོང་ཁྱེར་སན་ཧྥྲན་སིས་ཀོ་ནང་ལོགས་འཚོག་ཀྱི་ཡོད་པ་དེ་གི་ཟུར་དུ་ཨ་ནི་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་དང་ཨ་མི་རི་ཀའི་སྲིད་འཛིན་སྦའི་ཏིན་རྣམ་གཉིས་མཇལ་འཕྲད་གནང་ཡག་དེ་ཐུགས་གཏན་འཁེལ་བ་རེད་ཟེར་བྱས་ད་དེའི་ཐོག་ལ་ཡང་གྲོས་མཐུན་བྱུང་པ་རེད་ད་ཐུགས་མཐུན་ག་རེ་ཟེར་ན་ད་གྲོས་མཐུན་བྱུང་པ་རེད་ཞེས་བྱས་ཕོ་བྲང་དཀར་པོའི་གི་ལས་བྱེད་ཅིག་གི་འདུག་ཟེར་ནས་ད་ལྟ་གསར་འགོད་དྲུང་ཆེ་གི་དེའི་སྐོར་ལ་ཡང་གསུངས་ཡོད་རེད་བྱེད་དུས་ཙམ་པ་ད་ལྟའི་དུས་བབ་འདི་འདྲའི་ཅིག་གི་ཐོག་ལ་ད་རེས་དཔེར་ན་ཕྱི་སྲིད་ལས་ཁུངས་ཀྱིས་བོད་ཀྱི་གནས་ཚུལ་ཐོག་ལ་གླེང་སློང་བྱས་ཡོད་གསུངས་པ་དང་ཨ་ནི། དེ་ནས་ནི་བོད་དོན་དམིགས་བསལ་འབྲེལ་མཐུད་པས་ཀྱི་སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་གནས་བབ་སྐོར་ལ་ཡང་གླེང་སློང་བྱས་ཡོང་དུས་འདིའི་གི་བརྡ་ལན་ཅིག་ག་རེ་སྤྲད་ཀྱི་ཡོད་ཟེར་འདི་ལྟ་དཔྱད་བརྗོད་པ་ཚང་མ་ལོག་གི་དོ་སྣང་ཆེ་ཤོས་ཅིག་ཆགས་འགྲོ་གི་ཡོད་རེད་བྱེད་དུས་ཙམ་པ། དེ་ལ་བརྡ་ལན་ག་རེ་སྤྲད་ཀྱི་ཡོད་ཟེར་དུས་ཙམ་པ་སང་ཉིན་གནངས་ཉིན། ད་ལྟ་ཨ་རིའི་གི་གཞུང་གི་ངོས་ནས་དཔོན་རིགས་རིམ་པ་དཔེར་ན་ཝང་དབྱི་མཇལ་བའི་སྐབས་ལ་ཡིན་ན་དེ་འདྲ་ཅིག་བྱེད་ཀྱི་ཡོད་སང་ཉིན་གནངས་ཉིན། ཞི་ཅིན་ཕིང་ཐུག་འཕྲད་ཡོང་འགྲོ་གི་ཡོད་རེད་དེ་འདིའི་སྐབས་ལ་ཡིན་ན་ཡང་ང་ཚོའི་ད་ལྟ་སེམས་འཚབ་དང་ག་རེ་ཟེར་དགོས་རེད་སྐད་ཆ་འདི་འདྲ་ཅིག་བཤད་ཀྱི་ཡོད་བཤད་ཀྱི་ཡིན་ཟེར་མཁན་ཟེར་གི་བརྡ་ལན་ཅིག་སྤྲོད་ཀྱི་ཡོད་པ་འདི་གསལ་པོ་ཞེ་པོ་ཅིག་རེད་བསམ་གྱི་འདུག་ད་འདིའི་ཐོག་ནས་ག་རེ་ལྟ་ཐུབ་ཀྱི་རེད་ཟེར་དུས་ཙམ་པ། ཨ་མི་རི་ཀ་དང་རྒྱ་ནག་གི་འབྲེལ་བ་འདི་ཆེ་ཆུང་ག་འདྲ་ཅིག་ལ་སླེབས་པ་ཡིན་ན་ཡང། བོད་ཀྱི་གནད་དོན་དང་ཤིན་ཅང་དབྱི་གུར་གྱི་མི་རིགས་ཚོའི་གི་དཀའ་སྡུག་འདིའི་ཐོག་ལ་ཡང་བློས་གཏོང་བྱེད་ཀྱི་མེད་ཟེར་ཏེ་བརྡ་ལན་གསལ་པོ་ཞིག་སྤྲད་པ་རེད་བསམ་གྱི་འདུག། ནའོ་ད་ད་ལྟ།
བཀྲ་ཤིས་ལགས་ཀྱིས་ངོ་སྤྲོད་གནང་བ་ནང་བཞིན་རེད། ད་ལྟ་ཅིག་བོད་པའི་གནད་དོན་ལ་སྐུ་ཞབས Antony Blinken གྱི་གླེང་ཡས་འདི་དུས་ཚོད་འདི་གནད་འགག་ཆེན་པོ་ཞེ་པོ་ཅིག་ཆགས་བསྡད་ཀྱི་འདུག་ད་ད་ལྟ་རྒྱབ་ལྗོངས་ཀྱི་ཆེད་དུ་ད་ལྟ་སྤྱི་ཟླ་བཅུ་པའི་གི་ཚེས་ཉི་ཤུ་དྲུག་ཉིན་ད་ལྟ Antony Blinken དང་རྒྱ་ནག་གི་ཕྱི་སྲིད་དྲུང་ཆེ Wang Yi དེ་འདྲས་ཨ་མི་རི་ཀའི་ནང་ལོགས་ལ་ཅིག་ཐུག་འཕྲད། བྱུང་བའི་སྐབས་སུ་གནད་དོན་དང། མང་པོ་ཅིག་གླེང་ཡོད་རེད་ལྷག་པར་དུ་ད་ད་ལྟ། རྒྱལ་སྤྱིའི་ནང་ལོགས་ལ་ཚང་མས་ཀྱིས་ད་དོ་སྣང་བྱས་བསྡད་དེ་ད་ད Israel དང Hamas བར་ད་དམག་འཁྲུག། བྱུང་བའི་ཀྱི་གནད་དོན་འདི་ཆགས་ཡོང་དུས་ཚང་མས་ཀྱིས་ཚོགས་འདུ་འདིའི་ནང་ལོགས་ལ་ཅིག། ད་བརྗོད་གཞི་མ་སོང་ན་ཅིག་བཀའ་མོལ་གནང་ཡས་ཀྱི། གནད་དོན་གཙོ་བོ་གཅིག་དེ་ད་ད་རང་ཆགས་ཡོང་དུས་ད་རྒྱལ་ཁབ་དེ་ཚོས་རྒྱལ་ཁབ་ཨ་རི་གཙོས་པའི་ད་རྒྱ་ནག་རེད་ད་རྒྱ་གར་ད་ཨེ་ཤི་ཡ། ཅིག་གིས་གནད་དོན་འདི་ད་ལྷིང་འཇགས་ཡོང་ཡས་ལ་ག་རེ་གནང་ཐུབ་ཀི་རེད་དེ་འདྲའི་ཐོག་ལ་གྲོས་བསྡུར་གནང་སྐོར་དེ་ནས་ད་ད་བོད་པའི་གི་གནད་དོན་འདི་དུས་ཚོད་གལ་ཆེན་པོ་དེ་འདྲའི་ཅིག་སྐབས་སུ་གླེང་བ་འདི་གི་རང་བཞིན་གི་ད་ཅིག་བོད་པའི་གནད་དོན་འདི་ལ་ཨ་མི་རི་ཀའི་གི་ད་གཞུང་གི་རྒྱབ་སྐྱོར་གི་རྣམ་འགྱུར་ཅིག་ཡོད་པ་ཅིག་ད་ག་རང་ནས་ཆགས་བསྡད་ཀི་འདུག་ད་ལྟ། Biden གྱི་སྲིད་གཞུང་གི་ངོས་ནས་ད་ཅིག་རྒྱ་ནག་དང་ཨ་མི་རི་ཀའི་བར་གྱི་ད་དཀའ་རྙོག་ཅིག་མང་པོ་ཅིག་འགྲོ་བསྡད་པ་འདི་ཅིག་བཀའ་མོལ་རེད་གྲོས་མོལ་གྱི་ལམ་ནས་ད་སེལ་ཐུབ་ཡས་ཀྱི་ཐོག་ལ་ཅིག་གནད་དོན་རེད་ད་ག་ནང་བཞིན་ཅིག་གོམ་པ་མདུན་སྐྱོད་མང་པོ་ཅིག་གནང་ཡོད་རེད། ལྷག་པར་དུ་ད་ད Antony Blinken ལ་ཆ་མཚོན་པ་ཡིན་ན་འདི་ལོ་ཕྱི་ཟླ་གཉིས་པའི་ནང་ལོགས་ལ་དངོས་གནས་བྱས་ན་གཅིག་རྒྱ་ནག་ལ་ཕར་བཀའ་མོལ་གཅིག་གྲོས་མོལ་གནང་ཡས་ཀྱི་ལས་རིམ་གཅིག་བང་བསྒྲིགས་ཡོད་རེད་དེ་ཡང་རྒྱ་ནག་གིས་ཨ་མི་རི་ཀའི་ནང་ལོགས་ལ་གཅིག་གསང་ཉུལ་དང་འབྲེལ་བ་ཡོད་པའི་གི་ལྒང་བུ་གཅིག་བཏང་བའི་གནད་དོན་འདི་བྱུང་རྗེས། སྐབས་དེ་དུས་གཅིག་ད་འཚམས་གཟིགས་འདི་དེ་འདྲ་ཕྱིར་འཐེན་བྱེད་དགོས་ཡས་ཀྱི་གནད་དོན་བྱུང་བ་རེད། ད་ག་ནང་བཞིན་ད། Antony Blinken གཙོས་པའི་གི་ད་ལྟ་སྲིད་འཛིན Biden གྱི་སྲིད་གཞུང་ནང་ལོགས་ལ་ད་གནད་ཡོད་མི་སྣ་མང་པོ་ཅིག་འདས་པའི་ཟླ་བ་ཁ་ཤས་ནང་ལོགས་ལ་རྒྱ་ནག་ལ་ཕེབས་པ་ཡོད་ཕེབས་ཡོད་རེད་ཕེབས་པ་མ་ཟད་རྒྱ་ནག་གི་ད་སྲིད་འཛིན་དང་ད་ག་ནས་ཤེས་གཅིག་གནད་ཡོད་མི་སྣ་མང་པོ་ཅིག་མཉམ་དུ་རྒྱལ་ཁབ་གཉིས་བར་གྱི་འབྲེལ་ལམ་འདི་གཅིག་ཡར་རྒྱས་གཏང་ཡས་ཀྱི་གནད་དོན་ཐོག་ལ་གྲོས་བསྡུར་བྱས་པ་མ་ཟད་ད་ལྟ Antony Blinken ལ་ཆ་མཚོན་པ་ཡིན་ན། གཅིག། གོ་གནས་གཅིག་ཨ་མི་རི་ཀའི་གི་ད་ཕྱི་སྲིད་དྲུང་ཆེ་གི་གོ་གནས་འོག་ལ་གང་ཟག་གཅིག་ད་ལྟ་ཨ་མི་རི་ཀའི་གི་ད་སྐུ་ཚབ་ཀྱི་ངོ་བོའི་ཐོག་ནས་རྒྱ་ནག་ནང་ལ་ཕེབས་པ་ད་འདས་པའི་ལོ་ལྔའི་ནང་ལོགས་ལ་ཐེངས་པ་དང་པོ་གཅིག་ཆགས་བསྡད་ཀྱི་འདུག་ད་རང་བཞིན་གྱི་ད་ལྟ Antony Blinken ད་ལྟ་ཨ་མི་རི་ཀའི་གི་ཕྱི་སྲིད་དྲུང་ཆེ་ཡིན་པའི་ཆ་ནས་ད་གཙོ་བོ་དེ། ད་ལྟ་སྲིད་འཛིན Biden གྱི་སྐུ་ཚབ་མཚོན་གྱི་ཡོད་དུས། སྐུ་ཚབ་གནད་འགག་ཆེན་པོ་གཅིག་གིས་ད་རེས་རྒྱ་ནག་གི་ད་ཕྱི་སྲིད་དྲུང་ཆེ་ཝང་དབྱི་ལ་བཀའ་མོལ་ཞུ་བའི་གི་ནང་དོན་མང་པོ་ཅིག་ནང་ལོགས་ནས་ཅིག་བོད་གཙོས་པའི་ད་ཞིན་ཅང་རེད་ཧོང་ཀོང་རེད་ད་ག་ནང་བཞིན་ཅིག་གྲངས་ཉུང་མི་རིགས་ནང་ལོགས་ཀྱི་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སྐོར་གླེང་བའི་གླེང་ཡས་ཀྱི་གནད་འགག་འདི་ད་གནད་དོན་དབྱེ་ཞིབ་པ་མང་པོ་ཅིག་གིས་ཅིག་གལ་ཆེན་པོ་ཅིག་ལ་ངོས་འཛིན་བྱས་བསྡད་ཡས་ཆགས་ཀྱི་འདུག་ད་ག་ནང་བཞིན། ད་རྒྱ་ནག་དང་ཨ་མི་རི་ཀའི་བར་གྱི་འབྲེལ་ལམ་འདི་ད་གལ་ཆེན་པོ་ཆགས་ཀྱི་ཡོད་པ་འདི་ད་འཛམ་བུ་གླིང་ཚང་མས་ཚང་མས་ཀྱི་མཁྱེན་གྱི་ཡོད་རེད་ད་ག་ནང་བཞིན་ཅིག་ཚང་མས་ཀྱི་ངོས་འཛིན་ཡང་བྱས་བསྡད་ཡོད་རེད་ད་ད Biden སྲིད་གཞུང་གི་ད་ད་སྐུ་ཞབས Blinken ད་ད་ཝང་དབྱི་བར་གྱི་འབྲེལ་བ་འདིའི་ནང་ལོགས་ལ་ཅིག་བཀའ་མོལ་གནང་ཡས་མང་པོ་ཅིག་ནང་ལོགས་ལ་ཅིག་རྒྱལ་ཁབ་ཀྱི་དམག་དམག་དམག་མི་དང་འབྲེལ་བ་ཡོད་པའི་གནད་དོན་ཁག་ཅིག་རེད་ད་ག་ནང་བཞིན་ཅིག་དཀྱིལ་ཤར་དང། ལྷོ་རྒྱ་ནག་རྒྱ་མཚོའི་ནང་ལོགས་ཀྱི་གནད་དོན་རེད་ཐའེ་ཝན་རེད་ཨ་ནི་གནད་དོན་གལ་ཆེན་པོ་གཅིག་ད་ཁོ་ཚོས་གསུངས་བསྡད་ཡས་འདི་འགྲོ་བ་མིའི་ཐོབ་ཐང་ད་རྒྱ་ནག་ནང་ལོགས་ལ་རྒྱ་ནག་གི་གྲངས་ཉུང་མི་རིགས་ཙམ་མ་ཡིན་པར་རྒྱ་ནག་རང་གི་ད་མི་མང་མང་པོ་གཅིག་ཐོག་ལ་གཅིག་རྒྱ་ནག་གཞུང་གི་ད་འགྲོ་བ་མིའི་ཐོབ་ཐང་གཅིག་སྤྲོད་ཀྱི་མེད་པའི་གི་གནད་དོན་འདིའི་ཐོག་བཀའ་མོལ་གནང་བསྡད་ཡས་འདི་ཆགས་བསྡད་ཀྱི་འདུག་ད་ད་ལྟ Blinken མཆོག་གི་ད་ད་བོད་པའི་གནད་དོན་དང་འབྲེལ་བྱས། འགྲོ་བ་མིའི་ཐོབ་ཐང་གི་སྐོར་ལ། ད་གཞུང་འབྲེལ་གྱི་གསལ་བསྒྲགས་ཤིག་སྤེལ་བའི་ནང་ལོགས་ལ་དེ་འདྲ་སེ་འཁོད་ཡོད་རེད་པ། ད་ག་ནང་བཞིན་འདི་དང་འབྲེལ་བྱས་ཨ་མི་རི་ཀའི་གི་གཅིག་གཞུང་གིས་བོད་པའི་གི་གནད་དོན་ཐོག་ལ་ནམ་རྒྱུན་ནས་རྒྱབ་སྐྱོར་ཡོད་དམ་མེད་ཀྱི་ད་འབྲས་བུ་མ་སོང་ན་ཅིག། ཤུགས་རྐྱེན་ཆེན་པོ་སྟེར་མཁན་གཅིག་ཨ་མི་རི་ཀའི་གི་གྲོས་ཚོགས་འཐུས་མི་དེ་ཚོ་ཆགས་ཡོང་དུས་ད་ལྟ་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་བདུན་ཉིན་ད་ད་ལྟ། CECC། ཞེས་པའི་ཨ་མི་རི་ཀའི་འཛིན་སྐྱོང་དང་གྲོས་ཚོགས་ཀྱི་རྒྱ་ནག་ཐོག་གི་ཚོགས་ཆུང་གི་ངོས་ནས། གཅིག་བྷའི་ཏིན་གྱི་སྲིད་གཞུང་གི་མི་སྣ། ད་གཅིག་མཐོ་གྲས་མི་སྣ Blinken གཙོས་པའི་གི་སུ་རེད་གཅིག་གིས་ད་ད་རེས་ཝང་ཡི་དེ་རྒྱ་ཨ་མི་རི་ཀའི་ནང་ཕེབས་པའི་སྐབས་སུ། གཅིག་གྲོས་བསྡུར་བཀའ་མོལ་གནད་དོན་ག་རེ་ཐོག་ལ་བཀའ་མོལ་གནང་བའི་སྐབས་སུ། འགྲོ་བ་མིའི་ཐོབ་ཐང་གི་གནད་དོན་འདི་ལྷག་པར་དུ་ཡུ་གུར་རེད་ཤིན་ཅང་མི་རིགས་རེད་བོད་མི་རེད་ཧོང་ཀོང་ད་ག་ནང་བཞིན་གཅིག་ད་རྒྱ་ནག་ནང་ལོགས་ལ་ཡོད་པའི་ཆབ་སྲིད་བཙོན་པ་དེ་ཚོའི་གི་གནད་དོན་ཐོག་དེ་ཡིན་གཅིག་མིན་གཅིག་གླེང་དགོས་ཀྱི་ཡོད་ཟེར་བྱས་དེ་འདྲའི་སྙན་ཞུ་ཡིག་ཆ་ཅིག་ཡ་ཕུལ་བའི་གི་གནད་དོན་ཅིག་ཡ་ཆགས་བསྡད་ཀྱི་འདུག་ག། ལ་རེད་ད་ད་ལྟ་འདིའི་ནང་ལ་ད་བོད་དོན་གྱི་ལས་འགུལ་གནང་མཁན་ཚོས་ཀྱི་ཞུ་གཏུག་རིམ་པ་ཞེ་པོ་ཅིག་ཞུ་གཏུག་རིམ་པ་མང་པོ་ཞེ་པོ་ཅིག་གནང་གི་ཡོད་རེད་ད་ལྟ་བོད་མི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཆ་བཞག་པ་ཡིན་ན་ད་ལོ་ཨ་མི་རི་ཀའི་ནང་ལོགས་ལ་ཡ་ཐེངས་གཉིས་ཙམ་ཞིག་ཕེབས་པ་རེད་ཐེངས་གཉིས་ཕེབས་བྱས་ད་གཙོ་བོ་ད་ད་ད་རྒྱ་ནག་གཞུང་གིས་བོད་ནང་ལོགས་ལ་ཡ་ནི་སྲིད་བྱུས་འཛིན་སྟངས་ཐོག་ལ་ཐེར་འདོན་གནང་ཡག་གིས་མཚོན་པའི་གཙོ་བོ་ད་ད། བོད་དོན་དང་འབྲེལ་བའི་ད་ཁྲིམས་གཞི་ཁྲིམས་འཆར་གཅིག་ཨ་རིའི་གྲོས་ཚོགས་ཀྱི་ནང་ལོགས་ལ་ཡང་སླེབས་ཚར་བ་འདིའི་སྒང་ལ་ད་གཏན་འབེབས་ཡོང་བའི་ཤུགས་སྣོན་རྒྱག་གི་ཡོད་རེད་འདི་ནང་གཙོ་བོ་དེ་ད་ད་ལྟ་རྒྱ་ནག་གཞུང་གིས་བོད་མིའི་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་དང ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་སྐུ་ཚབ་དང་ལྷན་དུ་ནི་གྲོས་མོལ་གྱི་བརྒྱུད་ནས་བོད་དོན་འདི་ཞི་བའི་དབུ་མའི་ལམ་གྱི་ཐོག་ནས་སེལ་ཐབས་གནང་དགོས་ཀྱི་ཡོད་པ་དང་གལ་སྲིད་འདི་མ་བྱུང་བ་ཡིན་ན་བོད་འདི་ནི་ཅིག། སུ་རེད་དཀའ་རྙོག་སེལ་རྒྱུ་བསྡད་པའི་གི་གནས་ཚུལ་ཅིག་ལ་ཡ་གཞི་ཡུལ་ཅིག་ལ་ཡ་ངོས་འཛིན་བྱེད་ཀྱི་ཡིན་ཟེར་ཡ་གི་ཁྲིམས་གཞི་དེ་འདྲ་ཅིག་ཡོད་རེད་བྱས་དུས་ཙམ་པ་ད་ལྟ་དེ་སྲིད་སྐྱོང་སྤེན་པ་ཚེ་རིང་ལགས་ཀྱིས་ད་ལྟ་གསུངས་པའི་གི་ང་ཚོ་ངོ་སྤྲོད་གནང་བ་ནང་བཞིན་བྱས་པ་ཡིན་ན་ད་ལྟ་གྲོས་ཚོགས་གོང་མའི་ནང་ལ་ཡ་ཚིག་གཞི་དེ་ག་ལ་འགྱུར་བ་ཞེ་དྲག་ཡོད་ས་མ་རེད་ད་ལྟ་གྲོས་ཚོགས་འོག་མའི་ནང་ལོགས་ལ་ཡ་དེ་ཐོག་ལ་ཡ་གྲོས་བསྡུར་འགྲོ་བསྡད་ཀྱི་ཡོད་པ་འདྲ་གང་ལྟར་དེ་ལྟར་ལོ་མཇུག་བར་དུ་འདི་གཏན་འབེབས་གནང་ཡག་གི་འདི་ཐབས་ལམ་ཞིག་དང་འདི་འདྲའི་ཐོག་ལ་ཤུགས་སྐྱོན་གྱི་ཡོད་རེད་འདི་གནང་གི་ཡོད་རེད་ད་ག་ནང་བཞིན་ཨ་མི་རི་ཀའི་གཞུང་གི་ངོས་ནས་ཡིན་ན་ཡང་འདིའི་ཐོག་ལ་དཔེར་ན། བོད་ཀྱི་གནད་དོན་ཐོག་ནས་ད་ག་རེ་གནང་གི་ཡོད་རེད་ཟེར་ཏེ་ང་ཚོ་དཔྱད་པ་ཞིག་ཞུ་དགོས་ཡག་ཏན་ཏན་གལ་ཆེན་པོ་རེད་ལ་ལྷག་པར་དུ་ཨང་ཅིག་དོ་སྣང་ཆེན་པོ་བྱེད་དགོས་ཡག་གི་གནད་དོན་ཐག་གཅོད་འདི་འདྲ་ག་རེ་བྱས་ཡོད་རེད་ཟེར་ཏེ་ཞུ་བ་ཞིག་གནང་ག་ཆགས་ཀྱི་རེད་བསམ་གྱི་འདུག་ད་ད་ལྟ་ད་ལོ་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི། བོད་དོན་དམིགས་བསལ་འབྲེལ་མཐུད་པའི་ངོས་ནས་གྲོས་ཚོགས་ལ་ཡང་སྙན་སེང་གི་ལས་དོན་སྙན་སེང་འབུལ་གནང་གི་ཡོད་རེད། ད་ལྟ་འདིའི་ནང་ནས་ད་ལོ་ཕྱི་ཟླ་བརྒྱད་པའི་ནང་ལོགས་ལ། ད་ད་ལོ་གསར་པ་སུ་རེད་ཅི་རེད་ཨ་རིའི་གཞུང་གི་ངོས་ནས་བོད་ནང་ལོགས་ལ་བོད་པའི་སློབ་ཕྲུག་འདི་གས་འདི་ནི་བོད་པའི་སློབ་ཕྲུག་ས་ཡ་གཅིག་ཙམ་ཞིག་ད་གང་ལྟར་བཙན་ཤེད་ཀྱི་ཐོག་ནས་གཏན་འཇགས་སློབ་གྲྭ་ནང་བཅུག་ནས་མི་རིགས་ཚུར་སྲེ་ལྷད་བྱེད་ཡག་གི་ཐབས་ཤེས་བྱེད་ཀྱི་འདུག་ཟེར་ཡ་འདི་གང་ལྟར། ཨ་རི་ཕྱི་སྲིད་ལས་ཁུངས་ཀྱིས་ཕྱི་ཟླ་བརྒྱད་པའི་ཚེས་པ་ཉི་ཤུ་གཉིས་ལི་ཡག་ཡོངས་ཁྱབ་གསལ་བསྒྲགས་གནང་ཡོད་རེད་ད་འདི་གནང་བྱས་འདི་ནང་ལ་ག་རེ་གསུངས་ཡོད་རེད་ཟེར་དུས་ཙམ་པ། སྲིད་ཇུས། བཙན་གནོན་གྱི་སྲིད་ཇུས་འདིའི་འོག་ནས་གཙོ་བོ་གཙོ་བོ་བོད་མི་གི་ཐུན་མོང་མ་ཡིན་པའི་སྐད་ཡིག་དང་རིག་གཞུང། ཆོས་དང་གནའ་བོའི་སྲོལ་རྒྱུན་འདི་གས་འདི་རྩ་མེད་བཏང་བྱས་གཞོན་སྐྱེས་མི་རབས་ཚོའི་གི་རྒྱུད་ལི་ཡག་ཤུལ་བཞག་ཙམ་ཡང་མེད་པ་བཟོ་ཡག་གི་ལས་དོན་བྱེད་ཀྱི་འདུག་བྱས་བྱས་གསལ་པོ་ཞེ་པོ་ཅིག་བཀོད་བཞག་བྱེད་དུས་ཙམ་པ་འདི་དང་འབྲེལ་བྱས་ཨ་མི་རི་ཀའི་གཞུང་གི་ངོས་ནས་རྒྱ་ནག་དཔོན་རིགས་ཚོ་ལ་ཡ་བོད་མི། བོད་པའི་ཕྲུ་གུ་འདི་གའི་དེ་གཞུང་གིས་གཉེར་བའི་སློབ་གྲྭ་ཁག་ནང་ལོགས་ལ་ཡ་བསྡུས་བྱས་ནས་བཞག་ཡ་འདི་ནི་མཚམས་འཇོག་བྱེད་དགོས་རེད་དེ་འབྲེལ་གྱི་དྲག་གནོན་གྱི་སྲིད་ཇུས་འདི་མཚམས་འཇོག་བྱེད་དགོས་རེད་དེ་མ་བྱས་པ་ཡིན་ན་འདི་དང་འབྲེལ་བ་ཡོད་པའི་གི་དཔོན་རིགས་འདི་གའི་དེ་ལ་ཡ་ཨ་མི་རི་ཀའི་ནང་ལོགས་ལ་ཡ་མཐོང་མཆན་བི་ཟ་ཡོང་ཆོག་པའི་གི་མཐོང་མཆན་བི་ཟ་སྤྲད་ཀྱི་མེད་ཞེས་བྱས།

འཆར་གཞི་དང་ལྡན་པའི་ཐོག་ནས་ལག་བསྟར་བྱེད་ཀྱི་ཡོད་པ་འདི་གསལ་པོ་ཞེ་པོ་ཅིག་ད་དེ་ལ་ཡ་ངོས་འཛིན་ཐོབ་བྱས་འདིའི་སྒང་ལ་ཡ་གསལ་བཤད་འདྲ་གནང་ཡོད་རེད་དེ་དུས་ཙམ་པ་ད་གང་ལྟར་ཨ་མི་རི་ཀའི་སྲིད་ཇུས་ཀྱི་ཐོག་ནས་ཕྱག་ལས་གནང་ཡག་དེ་གས་དེ་གར་གནང་གི་འདུག་དེ་གས་དེ་ལ་ང་ཚོ་དཔྱད་པ་ཞུ་དགོས་ཡག་དང་ཨ་མི་རི་ཀའི་གཞུང་གིས་ལྷག་པར་དུ་བའི་ཏིན་དང་ཞི་ཅིན་ཕིང་ལ་སོགས་པའི་ད་མཐོ་གྲས་དཔོན་རིགས་ཚོས་ཀྱི་བཀའ་མོལ་གནང་པའི་སྐབས་ལ་ཡག

གནས་ཚུལ་ཅིག་ཆགས་ཡོད་རེད་བསམ་གྱི་འདུག་ད་གཅིག་དེ་རེད། ཨ་ནི་དེ་ནས་ད་རེས་བོད་མིའི་སྐུ་ཚབ་རྣམ་པ་ཚོའི་གི་ཞུ་གཏུག་གནང་ཡག་གི་ཁྲིམས་ཡིག་འདི་གནས་བབ་ག་འདྲ་ཆགས་ཡོད་རེད་ཟེར་དེ་ད་ལྟ་གྲོས་ཚོགས་ཀྱི་ཁྲིམས་གཞི་ཡིག་ཆ་གྲོས་འཆར་ཟེར་དགོས་རེད་པ་ལྔ་བརྒྱ་སུམ་ཅུ་སོ་གསུམ་འདི་ཞེ་པོ་ཅིག་གནད་འགག་ཆགས་བསྡད་ཀྱི་ཡོད་པ་འདི་ད་འདི་གནད་འགག་ག་རེ་བྱས་ཆགས་ཀྱི་ཡོད་རེད་ཟེར་ང་ཚོ་གཏན་གཏན་དཔྱད་པ་ཞིག་བྱེད་དགོས་རེད་བསམ་གྱི་འདུག་དེའི་ནང་ལོགས་ལ་ག་རེ་ཞུ་དགོས་ཡོད་རེད་ཟེར་དུས། དང་པོ་དངོས་ལ་རྒྱ་ནག་དང་བོད་ཀྱི་བར་དུ་གི་དཀའ་རྙོག་དེ་སེལ་དགོས་འདུག་ཟེར་ཡག་གི་ཁྲིམས་ཡིག་གི་མིང་ཁོ་རང་ད་ག་རེད་དཀའ་རྙོག་དེ་སེལ་དགོས་འདུག་དཀའ་རྙོག་དེ་སེལ་བ་ཡིན་ན་ཡག་པོ་རེད་ད་འདི་དོན་དག་སོན་པ་རེད་གལ་སྲིད་འདི་མ་སོན་པ་ཡིན་ན་ཨཱ་བོད་ཀྱི་གནད་དོན་འདི་ཨཱ་ནི་ད་སེལ་རྒྱུ་བསྡད་ཅིག་དཀའ་ངལ་སེལ་རྒྱུ་བསྡད་པ་ལྷག་པ་ཅིག་ལ་ཡ་ཨཱ་ནི་ངོས་འཛིན་བྱེད་པའི་གི་གཞུང་གི་ཁྲིམས་ཡིག་ཅིག་ཆགས་འགྲོ་གི་ཡོད་རེད་གཞུང་གི་ཁྲིམས་ཡིག་ཆགས་དུས་ཙམ་པ་ཨ་མི་རི་ཀའི་གཞུང་གི་སྲིད་བྱུས་རང་ལ་ཡ་འགྱུར་བ་འགྲོ་གི་ཡོད་རེད་བྱེད་དུས་ཙམ་པ་བོད་ཀྱི་གནས་ཚུལ་འདི་ཨཱ་ནི། གཅིག། གནས་ཚུལ་དེ་རྒྱ་ནག་གཞུང་གིས་དོ་སྣང་མ་བྱས་ན་འགྲིག་ཐབས་མེད་པ་ཅིག་མ་འོངས་པ་དེ་གནས་ཚུལ་དེའི་ཞིབ་འཇུག་ག་རེ་ཟེར་དགོས་རེད་ཅིག་མཇུག་ཅིག་བསྡོམས་བྱས་མཐའ་མ་མ་སེལ་གྱི་བར་དུ་དེ་མ་སེལ་བར་ལྷག་བསྡད་པ་ཅིག་ལ་ངོས་འཛིན་བྱེད་ཀྱི་ཡིན་ཟེར་ཡག་དེ་ཞེ་པོ་ཅིག་གནད་འགག་རེད་ལ་ད་ལྟ་ཡིན་ན་གྲོས་ཚོགས་འཐུས་མི་འདི་ལ་ཡར་རྒྱབ་སྐྱོར་གནང་མཁན་དང་ཨ་ནི་དེ། འདོན་སྤེལ་གནང་མཁན་གྱི་གྲོས་ཚོགས་འཐུས་མི་ཚོ་ཡིན་ན་ཡང་ཉེ་ལམ་མར་ཐོན་བྱས་ད་ལྟ་ཝང་དབྱི་དུ་བ་ཡོང་པའི་སྐབས་དེ་ལ་ཡ་ཨ་ནི་གྲོས་ཚོགས་ཀྱི་ཚོགས་ཁང་མདུན་ལ་ཡ་མར་ཐོན་བྱས་བཀའ་མོལ་འདྲ་གནང་འདུག་དེ་གའི་ཚང་མ་ལོག་གིས་བརྡ་ལན་ཞེ་པོ་ཅིག་སྤྲད་ཀྱི་ཡོད་ལ་ད་རེས་ཀྱི་ཁྲིམས་ཡིག་འདི་ལ་ཡ་རྒྱབ་སྐྱོར་གནང་མཁན་མང་ཆེ་བ་ཅིག་གྲོས་ཚོགས་ཀྱི་འཐུས་མི་གནད་ཡོད་མང་པོ་ཞིག་ཡིན་ལྷག་པར་དུ་གཞུང་འཛིན་གྱི་མི་སྣ་རེད་གྲོས་ཚོགས་ནང་ལོགས་ལ་མང་མོས་ཀྱི་དཔེར་ན་སྤྱི་མཐུན་ཚོགས་པའི་གྱི་འཐུས་མི་རེད་ཨ་ནི་དེ་དམངས་གཙོ་ཚོགས་པའི་གྱི་གནད་ཡོད་མི་སྣ་མང་པོ་ཞིག་ཡོད་རེད་བསམ་གྱི་འདུག་འདི་ཅིག་ཞུ་གི་ཡིན། ལགས་རེད་ད་ད་ལྟ་ང་ཚོའི་གི་སྤྱི་སྤྱོད་གླེང་སྟེགས་ཀྱི་ལེ་ཚན་དེའི་ནང་གི་འགོ་བརྗོད་ངོ་སྤྲོད་ཞུས་པའི་སྐབས་སུ་གནད་དོན་གཅིག་དེ་ད་ལྟ་ཕྱི་ཟླ་བཅུ་གཅིག་ཚེས་གཉིས་ཉིན་ལྕམ་ཨཱ་ཛར་ཛི་ཡཱ་ད་བོད་དོན་དམིགས་བསལ་འབྲེལ་མཐུད་པས་གི་ཁོ་རང་གི་སྤྱི་ཚོགས་དྲ་ལམ་ཐོག་ལ་གཅིག་བོད་པའི་ཆབ་སྲིད་བཙོན་པ་སྒོ་ཤེས་རབ་ལགས་ཀྱི་གནས་ཚུལ་དེ་བསྐྱར་དུ་དེ་འདྲ་ནན་བརྗོད་ཀྱིས་ད་རྒྱ་ནག་གཞུང་གིས་ཁོ་རང་གློད་གྲོལ་གཏང་དགོས་པའི་གི་འབོད་སྐུལ། ཞུས་ཡོད་རེད། ད་གནད་དོན་དེ་སླེབས་དགོས་ཡ་དེ་སྤྱིར་བཏང་ནས་ད་ལྟ་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་རེད། ལྷན་ཁང་གི་ངོས་ནས Without Just Cause ཞེས་པའི་ཅིག་དྲང་བདེན་མེད་པའི་ཐོག་ནས་ཆབ་སྲིད་བཙོན་པ་འཛིན་བཟུང་བྱས་པ་འདི་ཚོའི་གི་ཐོག་ལ་ལས་གཞི་ཅིག་ཆགས་བསྡད་ཀྱི་འདུག་ད་ལས་གཞི་འདིའི་ནང་ལོགས་ལ་ཅིག་རྒྱལ་ཁབ་ཅིག་དྲག། དྲག་པོའི་རིང་ལུགས་ཀྱི་རྒྱལ་ཁབ་ཀྱི་གཞུང་གི་འོག་ལ་ཅིག། ནོར་འཁྲུལ་མེད་པའི་ཐོག་ནས་དྲང་བདེན་མེད་དྲང་བདེན་མེད་པའི་ཐོག་ནས་ཅིག། ད་གང་ཟག་ཁག་ཅིག་དེ་འདྲ་འཛིན་བཟུང་བྱས་ཡོད་ར་ཆབ་སྲིད་ཀྱི་གནད་དོན་འོག་ལ་དེ་འདྲའི་གི་ལས་གཞི་ཆགས་ཡོང་གི་འདུག་འདིའི་ནང་ལོགས་ལ་ད་ཨ་མི་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ཀྱི་ངོས་ནས་དེ་འདྲའི་ཆབ་སྲིད་བཙོན་པ་ཉི་ཤུ་རྩ་གཉིས་ཀྱི་མཚན་དེ་འདྲའི་གསལ་སྟོན་གནང་ཡོད་རེད་འདིའི་ནང་ལོགས་ནས་ཅིག་འདི་ད་ང་ཚོ་བོད་པའི་ད་ཆབ་སྲིད་བཙོན་པ། སྒོ་ཤེས་རབ་རྒྱ་མཚོ་ལགས་ཀྱི་མཚན་དེ་ཆགས་ཡོང་གི་འདུག་ད་ད་སྒོ་ཤེས་རབ་རྒྱ་མཚོ་ལགས་ཆ་མཚོན་པ་ཡིན་ན་ཅིག་བོད་མི་གཅིག་ད་ཡིན་པ་མ་ཟད། དེའི་ནང་ལོགས་ནས་ཅིག་ད་བོད་ནང་ལོགས་ལ་ཅིག་མི་ཤེས་ཡོན་ཅན་རེད་ད་ག་ནང་བཞིན་ཅིག་སྤྱི་ཚོགས་ནང་ལོགས་ལ་ཅིག་ཤུགས་རྐྱེན་ཐེབས་ཐུབ་མཁན་གྱི་གང་ཟག་ཅིག་ཆགས་བསྡད་ཀྱི་འདུག་ད་འདི་གནད་དོན་འདི་རང་བཞིན་གྱི་གལ་ཆེན་པོ་ཆགས་ཡ་འདི་ཅིག་གཞི་རྩའི་རྒྱ་ནག་གཞུང་གིས་ད། གནད་དོན་ཆུང་ཙག་ནས་བྱས་ཅིག་བོད་པའི་བོད་ནང་ལོགས་ལ་བོད་མི་མང་པོ་ཞེ་པོ་ཅིག་ད་ཆབ་སྲིད་ཀྱི་བཙོན་ཟུར་རེད་ད་ག་ནང་བཞིན་བཙོན་པ་ད་ལྟ་ད་རྒྱ་ནག་གི་བཙོན་ཁང་ནང་ལོགས་གནས་དང་གནས་བཞིན་པ་རེད་ཡིན་ནའི་འདི་ནང་ལོགས་ནས་ཁག་གཅིག་འདི་རྒྱ་ནག་གཞུང་གི་ད་དམིགས་ཡུལ་རེད་དམིགས་གཏད་ས་འདི་གཙོ་བོ་འདི་བོད་མི་གང་ཟག་གཅིག་ཤེས་ཡོན་ཡོད་མཁན་གཅིག། སྤྱི་ཚོགས་ནང་ལོགས་ལ་ཤུགས་རྐྱེན་སྤྲད་ཐུབ་མཁན་སྤྱི་ཚོགས་ནང་ལོགས་ལ་བོད་པའི་གི་གནད་དོན་འདི་གོ་རྟོགས་སྤེལ་ཐུབ་མཁན་གི་གང་ཟག་འདི་ཚོ་འཛིན་བཟུང་བྱེད་ཡ་ཆགས་ཡོང་དུས་ད་ལྟ་སྒོ་ཤེས་རབ་རྒྱ་མཚོ་ལགས་ད་གང་ཟག་འདི་འདྲའི་མང་པོ་ཡོད་པའི་ནང་ལོགས་ནས་གཅིག་ཆགས་བསྡད་ཀྱི་འདུག་ཁོ་རང་ཡིན་ན་གཅིག་ད་རྒྱ་ནག་གཞུང་གིས་ཐེངས་མ་ད་བཞི་ལྷག་ཞིག་དེ་འདྲ་དེ་སྔ་ནས་འཛིན་བཟུང་བྱས་ཡང་མ་གློད་གྲོལ་བྱུང་འཛིན་བཟུང་བྱས་གློད་གྲོལ་བྱུང་བྱས་ཚར་བ་རེད་འདི་ནས་ད་མཐའ་མ་དེ་ལ་ཨ་ནི་གཅིག་སྤྱི་ལོ་གཅིག་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་བཅུ་གཉིས་ནང་ལོགས་ལ་ཨ་ནི་རྒྱ་ནག་གཞུང་གིས་ཅིག་ད་གསང་བའི་ཐོག་ནས་ཁོ་རང་ལ་ཁྲིམས་ཐག་བཅད་བྱས། ལོ་བཅུ་གྱི་བཙོན་འཇུག་ཁྲིམས་ཐག་དེ་འདྲ་བཅད་པའི་གནད་དོན་ཆགས་ཡོད་རེད་ད་ལྟ་ཡིན་ན་ཡང་ད་སྒོ་ཤེས་རབ་རྒྱ་མཚོ་ལགས་ཁོ་རང་རྒྱ་ནག་གི་བཙོན་ཁང་ག་བར་ཡོད་མེད་དང་ཅིག་ཁང་ཚང་གནས་ཚུལ་ཚང་མ་ཅིག་གསང་བའི་གི་གནས་སྟངས་འོག་ལ་ཡིན་དུས། ད་བཙན་བྱོལ་ནང་ཡོད་པའི་བོད་མི་ཙམ་མ་ཡིན་པར་ཅིག་ད་ཨ་མི་རི་ཀའི་ཕྱི་སྲིད་ལས་ཁུངས་ནས་གཙོས་པའི་གི་མང་པོ་ཅིག་གིས་ད་སེམས་འཚབ་དང་དངངས་འཚབ་ཡོང་ཡ་གི་གནད་དོན་ཅིག་ཆགས་བསྡད་ཀྱི་འདུག་ད། སྒོ་ཤེས་རབ་རྒྱ་མཚོ་ལ་ཆ་མཚོན་པ་ཡིན་ན་བོད་ནང་ལོགས་ལ་བཞུགས་པའི་སྐབས་སུ་ཅིག། ད། ཡིག་ཆ་རེད་ཅིག་ཤེས་ཡོན་ལྡན་པའི་གི། ད། མི་སྣ་ཅིག་ཡིན་དུས། བོད་པའི་གི་ད། ལོ་རྒྱུས་རེད་ཆབ་སྲིད་རེད་གང་དག་གནད་དོན་མང་པོ་ཅིག་དེང་དུས་དང་འབྲེལ་བ་ཡོད་པའི་གི་ད། ཆབ་སྲིད་གི་གོ་རྟོགས་མང་པོ་ཅིག་ཡོད་དུས། དཔེ་དེབ་བཅུ་གཅིག་དེ་བྲིས་པའི་གི་གནས་སྟངས་ཅིག་ཆགས་ཡོད་དུས། རྒྱ་ནག་གཞུང་གིས་ད་སྒོ་ཤེས་རབ་ལ་འདྲ་བའི་གི་གང་ཟག་ཅིག་ཤུགས་རྐྱེན་ཡོད་མཁན་མང་པོ་ཅིག་ལ་མང་པོ་ཅིག་ཉེན་ཁ་ད་རྒྱ་ནག་གཞུང་དང་རྒྱ་ནག་གཞུང་གི་དམར་པོའི་རིང་ལུགས་དེ་ལ་ཉེན་ཁ་ཡོད་པ་ཅིག་ངོས་འཛིན་བྱས་བསྡད་ཡས་ཀྱི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་དེ་ནས་ད། ད་ལྟ་ཨ་མི་རི་ཀའི་གི་ཕྱི་སྲིད་དྲུང་ཆེ་རེད་ད་ག་ནང་བཞིན Antony Blinken། གཙོས་པའི་གི་ལྕམ་ཨཟ་ར་ཛི་ཡ་མཆོག་གིས་བོད་པའི་འདས་པའི་ཉིན་ཤས་ནང་ལོགས་ལ་གཅིག་བོད་པའི་གི་གནད་དོན་གཅིག་གླེང་བ་འདི། ཨ་མི་རི་ཀའི་གཞུང་གིས་བོད་པའི་གི་གནད་དོན་ལ་རྒྱབ་སྐྱོར་གི་རྣམ་འགྱུར་གཅིག་ལ་ངོས་འཛིན་བྱས་བསྡད་ཀྱི་འདུག་ད་དྲི་བ་གཅིག་དེ་སྔ་ད་བོད་པའི་གི་གནད་དོན་འདི་ད་ཅིག་ལོ་མང་པོ་ཅིག་ཕྱིན་ཡོད་རེད་ཨ་མི་རི་ཀའི་གཞུང་གིས། དེ་སྔ་རྒྱབ་སྐྱོར་བྱས་པ་ནང་བཞིན་ད་ལྟ་ཤུགས་ཆེ་རུ་ཕྱིན་ཡོད་རེད་ཕྱིན་ཡོད་མ་རེད་འདི་འདྲའི་གི་དྲི་བ་ཅིག་ཆགས་བསྡད་ཀྱི་འདུག་ད་འདི་ཤུགས་ཆེ་དང་ཆུང་ང་འདིའི་གི་གནད་དོན་འདི་ད་ང་ཚོའི་གི་ཉམས་ཞིབ་ཞིབ་ཚགས་བྱེད་ཀྱི་མེད་དུས་ཤེས་མ་ཐུབ་ཡ་ཅིག་དང་ཡིན་ནའི་ཡང་ཨ་མི་རི་ཀའི་གཞུང་གིས་བོད་པའི་གི་གནད་དོན་འདི་རྒྱབ་སྐྱོར་བྱས་འདི་ཅིག་མངོན་གསལ་དོད་རུ་ཕྱིན་ཡོད་པ་ད་འོ་འདི་ད་དེང་སང་ད་སྤྱི་ཚོགས་དྲ་ལམ་རེད་དུས་གི་འགྱུར་བའི་གི་དབང་གིས་ཅིག་གནད་ཡོད་མི་སྣ་ད Antony Blinken ལབ་ན་ད་ཨམ་རི་ཀའི་གི་ཅིག་གཞུང་འབྲེལ་མི་སྣ་ད་ཧ་ལམ་ཨམ་རི་ཀའི་གི་སྲིད་འཛིན་དང་དེ་ནས་སྲིད་འཛིན་གཞོན་པ་དེ་ནས་ཅིག་གྲོས་ཚོགས་གི་ཚོགས་གཙོ་འདིའི་རྗེས་ལ་རིམ་པ་བཞི་པ་འདི་ཆགས་ཡོང་དུས་ཧ་ལས་པའི་གི་གནད་འགག་ཅིག་དང་དངོས་སུ་གྲུབ་པའི་ཐོག་ནས་རྒྱབ་སྐྱོར་གི་རྣམ་འགྱུར་སྟོན་པ་ཅིག་ཆགས་བསྡད་ཀྱི་འདུག་ད་ག་ནང་བཞིན་ལྕམ་ཨཟ་ར་ཛི་ཡ་མཆོག་ཡིན་ན་ད་ཨ་ལྕམ་ཨཟ་ར་ཛི་ཡ་ཨམ་རི་ཀའི་གཞུང་གི་ཕྱི་སྲིད

བྱུང་ཡས་ཀྱི་ད་བྱེད་མཁན་དེ་གཙོ་བོ་དེ་ཨ་མི་རི་ཀའི་གི་གྲོས་ཚོགས་འཐུས་མི་ཁག་དེ་ཚོ་ཆགས་བསྡད་ཀྱི་ཡོད་རེད་ནི། འདས་པའི་ལོ་ཤས་ནང་ལོགས་རེད་ལོ་བཅུ་ཕྲག་གཅིག་ནང་ལོགས་ལ་བོད་པའི་གི་གནད་དོན་དང་འབྲེལ་བྱས་ཅིག་ཁྲིམས་འཆར་ཁག་གཅིག་གཏན་འབེབས་བྱུང་ཡོད་རེད་གཏན་འབེབས་བྱུང་བ་མ་ཟད་ཨ་མི་རི་ཀའི་སྲིད་འཛིན་གྱི་ཅིག་མཚན་རྟགས་བསྐྱོན་བྱས་ཁྲིམས་སུ་བསྒྱུར་ཏེ་ད་གང་ལྟར་ལག་བསྟར་འགོ་བཙུགས་པའི་གི་གནས་སྟངས་ཅིག་ཆགས་བསྡད་ཀྱི་འདུག་ད་ད་ལྟ་ཡིན་ནའི་ཨ་མི་རི་ཀའི་གི་གྲོས་ཚོགས་ནང་ལོགས་ལ་བོད་པའི་གི་དཀའ་རྙོག་དེ་སེལ་དགོས་ཀྱི་རེད་བྱས་དེ་འབྲེལ་གྱི་ཁྲིམས་འཆར་གལ་ཆེན་པོ་ཅིག་ད་ཧ་ལམ་ཅིག་ཨ་མི་རི་ཀའི་གྲོས་ཚོགས་ནང་ལོགས་ལ་ད་མང་ཆེ་བས་གི་ཅིག་སྤྱི་མཐུན་ཚོགས་པ་ཡི་དང་ཅིག་མང་གཙོ་ཚོགས་པ་ད་ཡས་མས་ཀྱི་ཐོག་ནས་ཐུན་མོང་གི་ད་རྒྱབ་སྐྱོར་གྱི་རྣམ་འགྱུར་ཤུགས་ཆེན་པོ་ཅིག་མཐོང་ཡོང་དུས་གཅིག་སྒེར་གྱི་རེད་ཆབ་ཨ་མི་རི་ཀའི་ནང་ལོགས་ཀྱི་ཆབ་སྲིད་དང་ནང་ནང་གི་ཆབ་སྲིད་དང་འབྲེལ་བ་ཡོད་པའི་གི་འགལ་ཟླ་མང་པོ་ཅིག་ཡོད་མེད་ལ་མ་ལྟོས་པར་ཡང་བོད་པའི་གི་གནད་དོན་ཐོག་སླེབས་དུས་གཅིག་ད་ཨ་མི་རི་ཀའི་གི་གྲོས་ཚོགས་འཐུས་མི་ཕྱོགས་འགལ་ཚོགས་པ་ཡིན་ནའི་རེད་ད་ད་གཞུང་འཛིན་ཚོགས་པ་ག་འདྲས་ཡིན་ནའི་མང་པོ་ཅིག་གི་རྒྱབ་སྐྱོར་དང། བོད་པའི་ད་བོད་ནང་ལོགས་ལ་བོད་མི་ཚོ་ཅིག་དཀའ་སྡུག་མྱང་གི་ཡོད་པ་འདི་ལ་གདུང་སེམས་མཉམ་སྐྱེད་ཀྱི་རྣམ་འགྱུར་ཅིག་འདི་ད་ད་ལྟ་ཨ་མི་རི་ཀའི་གི་གྲོས་ཚོགས་ནང་ལོགས་ལ་བོད་དོན་དང་འབྲེལ་བ་ཡོད་པའི་གི་གྲོས་འཆར་ཁག་འདི་ཚོའི་གི་མངོན་གསལ་དོད་པོ་ཅིག་ཆགས་བསྡད་ཀྱི་འདུག་ཨ་ནི། ད་ད་ཨན་ཐོ་ནི་བྷི་ལིན་ཀིན་དང་ཝང་ཡི་གི་མཇལ་འཕྲད་འདི་བྱུང་པ་རེད་ད་ད་འབྱུང་འགྱུར་ཉིན་ཤས་ནང་ལོགས་ལ་ཨ་མི་རི་ཀའི་གི་སྲིད་འཛིན་སྐུ་ཞབས Joe Biden དང་ད་རྒྱ་ནག་ཞི་རྒྱ་ནག་གི་སྲིད་འཛིན་ཨ་ནི་ཞི་ཅིན་ཕིང་ཨ་མི་རི་ཀའི་གི་མངའ་སྡེ California ནང་ལོགས་ལ་དེ་འདྲའི་ད་མཇལ་འཕྲད་ཡོང་ཡག་གི་གནས་ཚུལ་ཅིག་ཆགས་བསྡད་ཀྱི་འདུག་ཡང་སྐབས་དེ་དུས་རྒྱལ་ཁབ་གཉིས་བར་གི་བཀའ་མོལ་གནང་བའི་ནང་ལོགས་ལ་ཅིག་ད་བོད་པའི་གི་གནད་དོན་རེད་ཨ་ནི་ཅིག་ད་ནས་ཅིག་འགྲོ་བ་མིའི་ཐོབ་ཐང་གི་གནད་དོན་སྐོར་གླེང་དང་མ་གླེང་དེ་ཨ་ནི་ཡང་སྐབས་དེ་དུས་ང་ཚོ་དཔྱད་བརྗོད་གླེང་སྟེགས་ཀྱི་ལས་རིམ་ནང་ལོགས་ལ་སྙན་སྒྲོན་ཞུ་གི་ཡིན།